ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་དེ་བཞིན་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། འཕྲུལ་གཏོང་ཕྱག་རོགས་གནང་མཁན David Dofler ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། ཐའེ་ཝན་ཚོགས་པ་ཁག་གཉིས་ཀྱི་ཚོགས་མི་གཙོ་བོར་གྱུར་པའི་མི་གྲངས་བརྒྱ་དང་ལྔ་བཅུ་ལྷག་ལ། དགེ་ཚུལ་སློང་གི་བསླབ་སྡོམ་བསྩལ་གནང་མཛད་ཡོད་པ་དང། ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་ནས་བཟུང་ཉིན་གྲངས་གསུམ་རིང་བཀའ་ཆོས་བསྩལ་གནང་མཛད་རྒྱུ་ཡིན་པས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
ས་ཡོམ་བྱུང་སའི་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གིས་གུར་རེ་ཟུང་ཕུབ་པ་ཙམ་གྱི་རོགས་སྐྱོར་ལས་བྱས་མེད་ཀྱང་བོད་ནང་གི་བོད་མི་ཚོས་དངུལ་དངོས་ཀྱི་རོགས་སྐྱོར་ཤུགས་ཆེ་བྱེད་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས། བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ། དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ། གནས་མཆོག་རྡོ་རྗེ་གདན། དགེ་ལྡན། ཆོ་འཕྲུལ་སྨོན་ལམ་ཆེན་མོ་འཕར་མ་ཉིན་དྲུག་རིང་བསྐོང་ཚོགས་གནང་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་འདུས་འཛོམས་ཀྱིས། ཡུལ་མིའི་དཔལ་འབྱོར་ལ་ཕན་ཐོགས་འབྱུང་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་བོད་ཀྱི་ཆོལ་ཁ་གསུམ་ནང་རྒྱ་ནག་གཞུང་གིས་ཉི་འོད་ནུས་པའི་གློག་ཤུགས་བཙུགས་བཞིན་ཡོད་པ་དེས་བོད་ཀྱི་ཁོར་ཡུག་ལ་གནོད་འཚེ་ཚབས་ཆེ་བཟོ་བ་དང། ས་གནས་བོད་མིར་ཁེ་ཕན་མེད་པའི་ལས་གཞི་ཞིག་ཡིན་པ་བོད་ཀྱི་ཁོར་ཡུག་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་གནས་འདྲི་ཞུས་པ་ཞིག་དང། མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་རྒྱུ་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། ཐའེ་ཝན་ཚོགས་པ་གཉིས་ཀྱི་ཚོགས་མི་གཙོ་བོར་གྱུར་པའི་མི་གྲངས་བརྒྱ་དང་ལྔ་བཅུ་ལྷག་ལ་དགེ་ཚུལ་སློང་གི། བསླབ་སྟོན་སྩལ་གནང་མཛད་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་དགུ་ནས་བཟུང་ཉིན་གྲངས་གསུམ་རིང་གསུང་ཆོས་བཀའ་དྲིན་སྩལ་རྒྱུ་ཡིན་པ་རེད་འདུག་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་དང་ཚེས་སུམ་ཅུ་ཉིན་གཉིས་ཀྱི་སྔ་དྲོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་གསུང་ཆོས་བཀའ་དྲིན་སྩལ་རྒྱུ་དང། ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོར། རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་རྒྱུ་ཡིན་པ་རེད་འདུག་དེ་བཞིན་གསུང་ཆོས་དེ་དྲ་རྒྱའི་ཐོག་ཐད་གཏོང་ཐོག་བོད་སྐད་དང་རྒྱ་སྐད། ཝེད་ནམ་སྐད། ཧིན་དི་སྐད། ཀོ་རི་ཡའི་སྐད་ཉི་ཧོང་སྐད། ཧྥ་རན་སི་སྐད་ཇར་མི་ནི་སྐད་སོགས། སྐད་རིགས་བཅོ་བརྒྱད་ནང་ཐད་གཏོང་གནང་གི་ཡོད་པ་རེད་འདུག་དེ་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཟླ་བའི་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་རྭ་བར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་རེད་འདུག་གཞན་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་ནས་འགོ་བཙུགས་ཏེ་གནས་མཆོག་རྡོ་རྗེ་གདན་དང་སྦེང་ལོར། ལྡི་ལི་བཅས་ཀྱི་ནང་དུ་གཞུང་འབྲེལ་ཕྱོགས་ཕེབས་གནང་རྒྱུ་ཡིན་པ་དང། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་ཕྱི་ལོ་གསར་པའི་ཕྱི་ཟླ་དང་པོའི་ཚེས་གཅིག་བར་རྡོ་རྗེ་གདན་དུ་གསུང་ཆོས་ཞུ་རྒྱུ་དང། དེ་ནས་ཕྱི་ཚེས་གཉིས་ཉིན་སྦེང་ལོར་དུ་ཕེབས་ཐོན་གྱིས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་འཚོགས་འཆར་ཡོད་པའི་བོད་མིའི་བརྡ་འཕྲིན་འཕྲུལ་རིག་ཆེད་ལས་ཚོགས་འདུ་ཐེངས་གཉིས་པར་ཚོགས་བཅར་དང། དེ་ནས་ཕྱི་ཚེས་ལྔ་ཉིན་ཕྱིར། རྡ་རམ་ས་ལར་ཕེབས་ཞོར་དུ། རྒྱལ་ས་ལྡི་ལིའི་ནང་གཞུང་འབྲེལ་ཕྱག་ལས་ཁག་ཅིག་གནང་འཆར་ཡོད་པ་བཅས་ཀྱི་སྐོར། ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག། ཡང་གནས་མཆོག་རྡོ་རྗེ་གདན་དུ་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ནས་ཆོས་ཞུ་བ་རྣམས་ལ་རིན་མེད་སྨན་བཅོས་བརྟག་དཔྱད་གནང་བཞིན་ཡོད་འདུག། དེ་ཡང་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲྭ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ལ་བཀའ་ཆོས་བཀའ་དྲིན་བསྩལ་གནང་མཛད་བཞིན་ཡོད་པ་དང་སྟབས་བསྟུན་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་བཅུ་དྲུག་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་བཞི་བར་གནས་མཆོག་རྡོ་རྗེ་གདན་དུ་ཕྱོགས་མཐའ་ཁག་ནས་ཕེབས་པའི་ཆོས་ཞུ་བ་རྣམས་ཀྱི་ལུས་ཁམས་བདེ་ཐང་ཆེད། རིན་མེད་སྨན་སྒར་ཟུར་འཛུགས་ཀྱིས་རིན་མེད་སྨན་བཅོས། ལུས་ཟུངས་བརྟག་དཔྱད། ནད་འདྲེན་རླངས་འཁོར་ཞབས་ཞུ། ཁ་རས་བགོ་འགྲེམས་སོགས་ཀྱི་ཞབས་ཞུ་སྒྲུབ་མུས་ཡིན་པ་རེད་འདུག་རྡོ་རྗེ་གདན་དུ་སྨན་བཅོས་ཞབས་ཞུའི་ཆེད་འཕྲོད་བསྟེན་སྨན་ཁང་གི་སྨན་པ་དང་སྨན་ཞབས། འཕྲོད་ལས་པ་ཁྱོན་བཅོ་བརྒྱད་ཀྱིས་ཞབས་ཞུ་སྒྲུབ་བཞིན་ཡོད་འདུག་ལ། ཐེངས་འདིའི་སྨན་བཅོས་ཞབས་ཞུའི་འགྲོ་གྲོན་མཐུན་འགྱུར་ཨ་རིའི་བོད་ཀྱི་ཐེབས་རྩ་དང ྋགོང་ས་ཏཱ་ལའི་བླ་མའི་དགེ་རྩས་གནང་གི་ཡོད་པ་རེད། དེ་ཡང་ད་བར་ནད་པ་གྲངས་བདུན་བརྒྱ་ལ་སྨན་བཅོས་བརྟག་དཔྱད་ཀྱི་མཐུན་རྐྱེན་ཞབས་ཞུ་བསྒྲུབས་ཡོད་པ་བཅས་གནས་ཚུལ་ནང་གསལ་འདུག། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལྷན་ཁང་གིས་དགོན་སྡེ་ཁག་བརྒྱ་སྐོར་ཞིག་དང་རིག་གཞུང་གི་ལྟེ་གནས་ཁག་ལྔའི་སྐུ་ཚབ་རྣམ་པའི་ལྷན། དྲ་རྒྱའི་ཐོག་བོད་ཡིག་གི་དཔེ་མཛོད་ཀྱི་གྲངས་ཀའི་སྐོར་གྱི་ཚོགས་འདུ་ཞིག་ཉིན་གཉིས་རིང་ཚོགས་གནང་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། ཕྱི་ཚེས་ཉི་ཤུ་རྩ་དྲུག་དང་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གཉིས་ཀྱི་རིང། དྲ་རྒྱའི་ཐོག་གི་བོད་ཡིག་གི་དཔེ་མཛོད་ཀྱི་གྲངས་ཀའི་སྐོར་གྱི་ཚོགས་འདུ་དེ་བསྡུ་སྐོང་གནང་དགོས་པའི་དམིགས་ཡུལ་ནི། ཚོགས་འདུ་དེར་ཚོགས་ཞུགས་པ་རྣམས་ལ་བོད་མིའི་སྒྲིག་འཛུགས་ཀྱི་བོད་ཡིག་གི་དཔེ་མཛོད་ཀྱི་གྲངས་ཀའི་སྐོར་གྱི་ལས་གཞི་དེ་གོ་རྟོགས་སྤེལ་ཐབས་དང། བོད་ཀྱི་གནའ་སྔ་མོའི་ཕྱག་དཔེ་དང་དཔེ་རིགས་ཁག་དེང་རབས་ཅན་གྱི་འཕྲུལ་རིག་ཐོག་ཉར་ཚགས་གནང་ཐུབ་ཆེད་ཡིན་པ་རེད་འདུག། དྲ་རྒྱའི་ཐོག་ཚོགས་འདུ་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། ཆོས་རིག་ལྷན་ཁང་གི་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་དང། དྲུང་ཆེ་ལས་འཕར་ཀུན་དགའ་རྒྱལ་མཚན་ལགས་བཅས་ཀྱིས་གསུང་བཤད་གནང་ཡོད་པ་རེད་འདུག་ཡང་སྐབས་དེར་ཆོས་རིག་ལྷན་ཁང་གི་ལས་བྱེད་དོན་གྲུབ་ལགས་ཀྱིས་བོད་ཡིག་གི་དཔེ་མཛོད་ཀྱི་གྲངས་ཀའི་སྐོར་གྱི་ལས་གཞི་འདིའི་བརྒྱུད་རིམ་དང་ད་བར་ཡར་རྒྱས་ཇི་ལྟར་ཕྱིན་པའི་སྐོར་དང་འབྲེལ་ཡོད་ལས་བྱེད་མཚོ་མོ་ལགས་ཀྱིས་ལས་འཆར་དེའི་སྤྱི་ཡོངས་དང་མ་འོངས་པའི་སྐོར་གསུངས་གནང་ཡོད་པ་རེད་འདུག་གཞན་ཡང་དྲ་རྒྱའི་ཐོག་གི་ཚོགས་འདུ་དེར་བོད་ཡིག་གི་དྲ་རྒྱའི་ཐོག་གི་དཔེ་མཛོད་ཀྱི་གྲངས་ཀའི་ལས་འཆར་དེའི་འགན་འཛིན་ཀརྨ་དགོངས་བདེ་ལགས་དང་སྨོན་ལམ་དྲ་རྒྱ་ལྟེ་གནས་ཁང་གི་འགན་འཛིན་དགེ་བཤེས་སྨོན་ལམ་བཅས་པས་ཆ་ཤས་གནང་ཡོད་པ་རེད་འདུག་ཡང་ཀ་ཏར་རྒྱལ་ཁབ་ཀྱི་ཁྲིམས་ཁང་གིས་རྒྱ་གར་གྱི་མཚོ་དམག་སྒྲིག་འཛུགས་ཀྱི་ལས་བྱེད་ཟུར་པ་བརྒྱད་ལ་སྲོག་ཐོག་གི་ཁྲིམས་ཆད་བཏང་ཡོད་པ་དེ་ཕྱིར་འཐེན་བྱས་འདུག་དེ་ཡང་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཉིན་རོའི་ཏར་གསར་ལས་ཁང་གིས་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་དཀྱིལ་ཤར་ཡུལ་གྲུ་ཀ་ཏར་རྒྱལ་ཁབ་ཀྱི་ཁྲིམས་ཁང་གིས་རྒྱ་གར་གྱི་མཚོ་དམག་གི་ལས་བྱེད་ཟུར་པ་བརྒྱད་ལ་ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་བཅུ་པའི་ནང་ཨིས་རལ་གྱི་ཚབ་བྱས་ནས་གསང་མྱུལ་གྱི་སྐྱོན་འཛུགས་འོག་སྲོག་ཐོག་གི་ཉེས་ཆད་ཕབ་པ་དེ་ཀ་ཏར་རྒྱལ་ཁབ་ཀྱི་ཁྲིམས་ཁང་གིས་ཕྱིར་འཐེན་བྱས་ཡོད་པ་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱིས་གསལ་བསྒྲགས་བྱས་འདུག་ཀ་ཏར་གྱི་གོང་ཞུ་ཁྲིམས་ཁང་གིས་རྒྱ་གར་མི་སྒེར་རྣམས་ལ་སྲོག་ཐོག་གི་ཁྲིམས་ཆད་ཕྱིར་འཐེན་བྱས་ཡོད་པ་ལས་ཞིབ་ཕྲའི་ཉེས་ཆད་ད་དུང་ཁྱབ་བསྒྲགས་བྱས་མེད་པ་རེད། རྒྱ་གར་ཕྱི་སྲིད་ལས་ཁུངས་ནས་ཀྱང་ཁྲིམས་ཆད་དེ་ཉུང་དུ་བཏང་ཡོད་ལུགས་བརྗོད་ཡོད་ཀྱང། ཉེས་ཆད་གསར་པ་དེ་དམིགས་བསལ་གསལ་ཁ་གང་ཡང་བསྐྱོན་མེད་པ་དང་ཁོང་ཚོའི་ཁྲིམས་ཞིབ་རུ་ཁག་དང་ཁྱིམ་ཚང་ནང་མི་དོ་བདག་ལ་འབྲེལ་མཐུད་བྱས་ཏེ་ཐབས་ལམ་གང་ཞིག་འདིང་དགོས་མིན་ཐད་ཐག་གཅོད་བྱེད་བཞིན་ཡོད་ལུགས་དང། ཀ་ཏར་གཞུང་གི་དཔོན་རིགས་དང་ལྷན་དུ་མུ་མཐུད་གྲོས་བསྡུར་བྱ་རྒྱུ་ཡིན་ཅེས་གསལ་སྟོན་གནང་འདུག་ཡང་རྒྱ་གར་རྒྱལ་ས་ལྡི་ལིར་ཡོད་པའི་ཀ་ཏར་དང་ཨི་ཟི་རེལ་གྱི་གཞུང་ཚབ་ཁང་ཁག་ལ་གནད་དོན་དེའི་ཐོག་བཀའ་འདྲི་དྲི་རྩད་བྱས་ཀྱང་ལན་འདེབས་གང་ཡང་བྱས་མི་འདུག་སྤྱིར་རྒྱ་གར་ནང་མི་སེར་འབུམ་བརྒྱད་ཅུ་ལྷག་ཀ་ཏར་ནང་གནས་སྡོད་བྱེད་བཞིན་ཡོད་པ་རེད། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གི་བདེ་སྲུང་ལྷན་ཁང་གིས་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གི་དཔོན་རིགས་ལྷན་གྲོས་མོལ་གནང་ནས་བདུན་གཅིག་གི་རྗེས་ཨ་མི་རི་ཀར་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་ཕུར་བ་ཉིན། རྒྱ་ནག་གི་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཝུ་ཁང་ཡིས། ཆར་ཅན་གྱི་གསར་འགོད་ལྷན་ཚོགས་ཐོག་ཨ་མི་རི་ཀས། ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་ནང་དྲག་པོའི་དཔུང་འཇོག་དེ་མུ་མཐུད་བྱེད་ཀྱི་ཡོད་པ་དེ་ནི་གྲང་དམག་གི་བསམ་བློ་ཆ་ཚང་འཁྱེར་བ་ཞིག་རེད། དེའི་དམིགས་ཡུལ་ནི་རང་ཉིད་ཀྱི་ཁེ་ཕན་གྱི་འདོད་པ་བསྐང་ཆེད་དང། རྒྱ་སྐྱེད་རིང་ལུགས་མུ་མཐུད་ནས་གནས་ཐབས་ཙམ་མ་ཟད་དེའི་ངོ་བོ་ནི་དྲག་པོའི་གདོང་གཏུག་གི་སྐུལ་སློང་བྱེད་རྒྱུ་དེ་ཡིན་པ་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་ཡོད་པ་རེད་འདུག་བདུན་སྔོན་མ་དེར་ཨ་མི་རི་ཀའི་ངོས་ནས་དམག་དཔོན Charles Brown དང་རྒྱ་ནག་གི་དམག་དཔོན Liu Zhenli རྣམ་གཉིས་དབར་བརྙན་པར་ཐོག་ལོ་ངོ་གཅིག་ལྷག་གི་རྗེས་གྲོས་མོལ་ཐེངས་དང་པོ་དེ་གནང་སྐབས་ཕྱོགས་གཉིས་བར་གྱི་དྲག་པོའི་ཐོག་གི་གྲོས་མོལ་དེ་སླར་གསོ་ཡོང་བའི་རེ་བ་གནང་ཡོད་པ་རེད་འདུག་སྐབས་དེར་ཕྱོགས་གཉིས་བར་གོ་བརྡ་མ་ནོར་བ་དང་རྩིས་ནོར་མ་ཤོར་བའི་ཆེད་དྲག་པོའི་ཐོག་གི་ཕན་ཚུན་གྱི་འབྲེལ་ལམ་དེ་སླར་གསོ་གནང་རྒྱུའི་ཁས་ལེན་གནང་ཡང་གོང་ཞུས་ཀྱི་རྒྱ་ནག་གི་ཕྱོགས་ཀྱི་བྱེད་བབ་དེ་ལྟར་བྱུང་ཡོད་པ་རེད། གཞན་ཡང་རྒྱ་ནག་གི་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཝུའུ་ཡིས་ཨ་མི་རི་ཀས་རིང་མིན་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་བཅུ་གསུམ་ཉིན་གྱི་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་དེར་རང་ཉིད་ཀྱི་འདོད་པ་སྒྲུབ་ཐབས་ཀྱི་ཆེད། རྒྱ་ནག་གིས་ཐའེ་ཝན་ལ་དྲག་པོའི་ཐོག་གི་ཉེན་ཚབས་ཀྱི་གནས་ཚུལ་དེ་ཆེ་བཟོ་བྱེད་ཀྱི་ཡོད་པའི་སྐྱོན་བརྗོད་ཀྱང་བྱས་ཡོད་པ་རེད་འདུག། དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གིས་དམག་མིར་དགའ་མོས་བྱེད་མཁན་ཚོས་དྲ་རྒྱའི་ཐོག་གང་བྱུང་འདྲ་པར་རིགས་འདོན་སྤེལ་བྱས་པའི་རྐྱེན་གྱིས་རང་ཉིད་བཙོན་ཁང་ནང་ལ་ཚུད་སྲིད་པའི་ཉེན་བརྡ་བཏང་འདུག། དེང་སང་གསང་བའི་གནས་ཚུལ་ཡོད་ཚད་སྒོ་ཕྱེས་ཀྱི་དུས་དེར་ནུབ་ཕྱོགས་ཆེད་མཁས་པ་ཚོས་གསང་བའི་ཐོག་རྒྱ་ནག་གི་དམག་དོན་ཐད་དོ་སྣང་བྱེད་སའི་ཁོངས་གཙོ་བོ་གཅིག་ནི་ཆེད་ལས་མ་ཡིན་པའི་དམག་མིར་དགའ་མོས་བྱེད་མཁན་གྱི་མི་རྣམས་ཀྱིས་སྤྱི་ཚོགས་དྲ་ལམ་ཁག་ཏུ་རྒྱ་ནག་གི་དམག་མིའི་སྐོར་གྱི་འདྲ་པར་གནས་ཚུལ་སྤེལ་བ་དེར་གཞི་བཞག་ནས་གནད་དོན་དབྱེ་ཞིབ་བྱེད་བཞིན་ཡོད་པ་བཀོད་འདུག་དེ་བཞིན་ཉེ་བའི་ལོ་ཤས་ནང་རྒྱ་ནག་གི་དམག་དོན་མགྱོགས་མྱུར་དེང་རབས་ཅན་དུ་འགྱུར་བ་དང་མཉམ་དུ་རྒྱ་ནག་གི་དམག་མིའི་འཛུགས་སྐྲུན་ཕྱི་རོལ་དང་ཡང་ན་རྣོ་ཚོར་ཅན་གྱི་ས་ཁུལ་ཉེ་འགྲམ་གྱི་ཚོང་དོན་གནམ་གྲུ་ནས་པར་ལེན་བྱས་པའི་དམག་མིའི་གྲུ་གཟིངས་དང་གནམ་གྲུ་སོགས་ཀྱི་འདྲ་པར་ཕྱིར་འདོན་བྱས་པ་དེ་ནི་དམག་མིར་དགའ་མོས་བྱེད་མཁན་ཚོར་མཚོན་ན་དེ་ནི་རྒྱུན་ལྡན་གྱི་གནས་ཚུལ་ཞིག་རེད་ལ་འདྲ་པར་དེ་རིགས་ཝེ་པོ་སོགས་ཀྱི་སྤྱི་ཚོགས་དྲ་ལམ་དུ་སྟོང་ཕྲག་མང་པོས་སྤེལ་བཞིན་ཡོད་པ་དང་དྲ་ལམ་དེར་ལྟ་མཁན་དང་ཀློག་མཁན་ཚོ་ཡང་གནས་ཚུལ་མང་པོ་རག་གི་ཡོད་པ་རེད་ཅེས་བཀོད་འདུག། རྒྱ་ནག་བདེ་འཇགས་ལས་ཁུངས་ཀྱི་སྐད་འཕྲིན་ཐོག་དེའི་གནས་ཚུལ་བཀོད་པ་དེ་ནི་ཧ་ཅང་ཡིད་དུ་འོང་བ་ཞིག་ཡིན་པའི་བྱ་བ་ཞིག་ཡིན་པ་དང། དེ་ལ་གཟབ་གཟབ་གནང་རོགས་ཞེས་ཡང་ཉེན་བརྡ་བརྒྱབ་ནས་མུ་མཐུད་ནས་བརྗོད་དོན་ལ། དམག་མི་དགའ་མོས་བྱེད་མཁན་ཚོས་ཁྲིམས་འགལ་ཐབས་ལམ་གྱི་བརྒྱུད་ནས་ཐོབ་པའི། རྒྱལ་ཁབ་ཀྱི་གསང་བའི་གནས་ཚུལ་དེ་དག་སྤྱི་ཚོགས་དྲ་ལམ་ཐོག་ལ་བཀོད་སྤེལ་བྱས་པ་དེས་རྒྱལ་ཁབ་ཀྱི་དམག་དོན་བདེ་འཇགས་ཐད་ལ་ཉེན་ཁ་ཚབས་ཆེན་བཟོ་བཞིན་ཡོད་པ་རེད་ཅེས་བཀོད་ཡོད་པ་རེད།

ཅུང་ཧོ་ཡུང་བཅས་པ་ཡིན་པ་དང་ཁོང་ཚོ་གསུམ་གྱིས TATP ཞེས་པའི་འབར་གས་དེ་བཟོས་ནས་ཧོང་ཀོང་གི་ལས་ཁུངས་ཁག་དང་སྐོར་སྲུང་བའི་སྡོད་ཁང་ཁག། ཁྲིམས་ཁང་ཁག་དང་མེ་འཁོར་ལམ་ཁག་གཏོར་བཤིག་གཏོང་རྒྱུའི་ངན་གཤོམ་བསྒྲིགས་ཡོད་པ་རེད་འདུག་ཁོང་ཚོ་གསུམ་ནི་ཉིས་སྟོང་ཉིས་རྩ་གཅིག་ལོའི་ནང་ཧོང་ཀོང་ནང་དམངས་གཙོའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་རྗེས Returning Valiant། ཞེས་པའི་ཧོང་ཀོང་རང་དབང་རང་བཙན་སྤེལ་མཁན་གྱི་ཚོགས་པ་དེའི་ཁོངས་ཀྱི་ཚོགས་མི་ཡིན་པ་རེད་འདུག་ཁོང་ཚོ་གསུམ་གྱིས་གོང་ཞུས་ཀྱི་ངན་གཤོམ་གྱི་ལས་འགུལ་དེ་མ་སྤེལ་གོང། ཉིས་སྟོང་ཉིས་རྩ་གཅིག་ལོའི་ཕྱི་ཟླ་བདུན་པའི་ནང་འཛིན་བཟུང་བྱུང་ཡོད་པ་རེད་འདུག་ཧོང་ཀོང་གཞུང་གི་ཁྲིམས་རྩོད་པས་ཁོང་ཚོའི་ཁོངས། ཧོ་ཡུང་ཝང་ནི་སྐབས་དེར་ལོ་ངོ་བཅུ་བདུན་ཡིན་པ་དང། ཁོ་པ་ཚོའི་ཁོངས་ནས་འབར་གས་བཟོ་མཁན་དེ་ཡིན་པའི་སྐོར་དང། ཁོ་པས་ཉེས་འཛུགས་ངོས་ལེན་དང་སྦྲགས། ལོ་ངོ་དྲུག་གི་བཙོན་འཇུག་གི་ཉེས་ཆད་ཕོག་པའི་སྐོར་བརྗོད་འདུག་ཁོང་ཚོའི་ཁོངས་ནས་ལོ་ན་ཉིས་རྩ་གསུམ་ཡིན་པ། ཅུང་ཧོ་ཡུང་ཟེར་བར་ཡང་ལོ་ངོ་དྲུག་གི་བཙོན་འཇུག་གི་ཉེས་ཆད་དང། ཀོག་མན་ཧི་ལ་ཟླ་ངོ་སུམ་ཅུ་ཐམ་པའི་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད་འདུག། ཧོང་ཀོང་གི་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ཨེ་ལེག་སི་ལི་ཡིས། སྐབས་དེར་ཧོང་ཀོང་ནང་དམངས་གཙོའི་ལས་འགུལ་སྤེལ་མཁན་རྣམས་ཀྱིས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་བའི་དུས་སྐབས་འཁེལ་ཡོད་སྟབས། འཁོན་འཛིན་གྱི་རྣམ་པ་དེ་ཤུགས་ཆེ་ཡོད་པའི་ངོས་ལེན་དང་འབྲེལ། གང་ཟག་ཞིག་གི་བློའི་ནང་བླང་དོར་འཇུག་ལྡོག་གིས། མི་ཡག་པོ་རྣམས་ཐལ་ཆའི་ལས་དོན་ནང་འཇུག་སྲིད་པ་རེད་ཅེས་བརྗོད་ཡོད་པ་རེད་འདུག།
ས་ཡོམ་བྱུང་སའི་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གིས་གུར་རེ་ཟུང་ཕུབ་པ་ཙམ་གྱི་རོགས་སྐྱོར་ལས་བྱས་མེད་ཀྱང་བོད་ནང་གི་བོད་མི་ཚོས་དངུལ་དངོས་ཀྱི་རོགས་སྐྱོར་ཤུགས་ཆེ་བྱེད་བཞིན་ཡོད་པའི་སྐོར་འདི་གའི་གསར་འགྱོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ཟླ་བ་བཅུ་གཉིས་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀ་ཆུ་ཧེ་རིགས་རང་སྐྱོང་ཁུལ་ཇི་ཧྲི་ཧྲན་དུ་ས་འགུལ་ཚད་རིམ་དྲུག་ཚེག་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན་དེ་རིང་ཕྱི་ཚེས་ཉིས་རྩ་བརྒྱད་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོའི་ནང་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་བཞི་བཅུ་ཞེ་དགུ་རྐྱེན་འདས་ཕྱིན་ཡོད་སྐོར་བཀོད་ཡོད་པ་དང་བོད་ནང་གི་ས་ཡོམ་བྱུང་ཁུལ་གཙོ་བོ་ཡ་རྫི་རྫོང་ཁོངས་ཀྱི་རྡོ་སྦིས་སྟོང་རི་ལྷ་མཚོའི་རི་རྒྱུད་ཀྱི་གཏེར་ཁ་ལུང་ཐང་ཉག་མོ། འོད་སྨད་རྡོ་སྦིས་གྲྭ་ཚང་དང་གསེར་གྲོང། ཁྱི་སྨད། སྟོད་ར། ལྕང་ཤར་སོགས་ཀྱི་སྡེ་བ་ཁག་ཏུ་སྡོད་ཁང་ལ་གཏོར་བཤིག་ཤུགས་ཆེན་ཐེབས་ཡོད་ན་ཡང། རྒྱ་ནག་གཞུང་ངོས་ནས་ས་ཡོམ་བརྒྱབ་རྗེས་ཀྱི་ཉིན་གྲངས་གསུམ་རྗེས་སུ་སྡོད་གུར་རེ་ཟུང་ཕུད་པ་ལས་གཞན་རོགས་སྐྱོར་དམིགས་བསལ་བ་གང་ཡང་བྱས་མེད་ཀྱང་བོད་ནང་གི་ས་ཕྱོགས་གང་ས་ནས་མི་སྒེར་དང་ཚོགས་པ། དགོན་སྡེ་སོགས་ཀྱིས་དངུལ་དང་ཅ་དངོས་ཀྱི་རོགས་སྐྱོར་ཕོན་ཆེན་བྱས་ཡོད་པས་གནས་སྐབས་དཀའ་ཁག་འབྱུང་གི་མེད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་ནང་གི་སྤྱི་ཚོགས་དྲ་ལམ་ཁག་ཏུ་བོད་མི་འབྱོར་ལྡན་དང་ཚོང་གཉེར་བ་སོགས་ནས་རྡོ་སྦིས་ཀྱི་ས་འགུལ་བྱུང་ཁུལ་དུ་དངོས་ཟོག་དང་གོན་ཆས་ཟས་རིགས་སོགས་ཕོན་ཆེན་བྱེད་བཞིན་པ་མཐོང་རྒྱུ་འདུག་ལ་ས་ཡོམ་གྱི་གནོད་འཚེ་དང་འབྲེལ་རྒྱ་ནག་གཞུང་ངོས་ནས་མཚོ་སྔོན་དང་ཀན་སུའུ་གཉིས་སུ་ས་ཡོམ་སྐོར་ལ་དཀྲོག་གཏམ་བཟོས་སྐོར་བརྗོད་ནས། ཀན་སུའུ་ནས་མི་གྲངས་བཅུ་གཉིས་འཛིན་བཟུང་ཁྲིམས་ཆད་དང་སློབ་གསོ་བཏང་ཡོད་སྐོར་དང་དེ་བཞིན་མཚོ་སྔོན་ཕྱོགས་ནས་དཀྲོག་གཏམ་སྤེལ་མཁན་བཞི་བཅུ་ལྷག་རྩད་གཅོད་དང་མི་གྲངས་གསུམ་སྲིད་འཛིན་བྱས་པ་དང་མི་གྲངས་བཅུ་དྲུག་སྐྱོན་བརྗོད་སློབ་གསོ་བཏང་ཡོད་པ་སོགས་བཀོད་འདུག་ལ་ཡང་འབྲེལ་ཡོད་གཞན་དེས་མཚོ་སྔོན་མཚོ་ཤར་གཞུང་འབྲེལ་མི་སྣས་ས་ཡོམ་སྐོར་གྱི་དཔར་དང་བརྙན་གང་བྱུང་སྤྱི་ཚོགས་དྲ་ལམ་ཁག་ཏུ་སྤེལ་མི་ཆོག་པ་དང་ལྷག་པར་དུ་གཞུང་འབྲེལ་གྱི་ཆོག་མཆན་མེད་པར་གནོད་ཐེབས་ས་ཁུལ་དང་གཏོར་བཤིག་ཐེབས་པའི་ཡུལ་མིའི་སྡོད་ཁང་གི་བརྙན་པར་གང་བྱུང་བརྒྱུད་སྐུར་བྱེད་མི་ཆོག་པའི་བཙན་བཀའ་གཏོང་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཐེངས་འདིར་ས་ཡོམ་གྱིས་མཚོ་སྔོན་ཕྱོགས་ནས་ས་ཡོམ་བྱུང་ཁུལ་གཙོ་བོ་ཡ་རྫི་རྡོ་སྦིས་མངའ་ཁུལ་ཆགས་ཡོད་པ་དང། སྤྱིར་ཡ་རྫི་རྫོང་ནང་དུ་རྡོ་སྦིས་དང་བིས་མདོ། ཀ་རིང། ཀ་ཚང་བཅས་བོད་རིགས་ཀྱི་གྲོང་སྡེ་བཞི་མ་གཏོགས་མི་འདུག་ལ་ས་ཡོམ་དང་ཁ་ཐག་སྤྱི་ལེ་བཅོ་ལྔ་ཙམ་ལས་ཡོད་པའི་བོད་ཀྱི་གྲོང་སྡེ་རྡོ་སྦིས་ཉ་མོ་སྡེ་བ་ཆགས་ཡོད་པ་དང་ས་གནས་དེའི་སྡོད་ཁང་ཕལ་ཆེ་བ་གཏོར་བཤིག་བཏང་ཡོད་པ་མ་ཟད་རྡོ་སྦིས་གྲྭ་ཚང་ལ་གཏོར་བཤིག་ཐེབས་ཡོད་པ་དང། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་ཀན་སུའུ་ཕྱོགས་ནས་གནའ་ཤུལ་དང་རིག་དངོས་སོགས་ལ་གཏོར་སྐྱོན་ཐེབས་ཡོད་སྐོར་བཀོད་ཡོད་ཀྱང། ད་ལྟའི་ཆར་ཀན་སུའུ་ཞིང་ཆེན་དུ་ཡོད་པའི་གནའ་བོའི་ཏུན་ཧོང་བྲག་ཕུག་ཡིན་མིན་གསལ་ཁ་མེད་ཀྱང། རྒྱ་ནག་གཞུང་འབྲེལ་ངོས་ནས་བྲག་ཕུག་གཅིག་གི་རིག་དངོས་ཉི་ཤུ་རྩ་བཞི་ལ་ཚད་གཞི་མི་འདྲ་བའི་གནོད་འཚེ་ཕོག་ཅིང་གཙོ་བོ་གྱང་ངོས་ལ་གནོད་སྐྱོན་དང་ཁང་པར་གས་ཐོར་བྱུང་བ་སོགས་བཀོད་འདུག་ལ། དེ་མིན་ཀ་ཆུ་ཅེ་ཧྲི་ཧྲན་རྫོང་རྟེན་རྫས་བཤམས་མཛོད་ཁང་དུ་ཉར་ཚགས་བྱས་པའི་རྫ་ཆས། ཚོན་ཁྲ་ཅན་བཅུ་གཅིག་ལ་ཆག་གྲུམ་ཤོར་ཡོད་སྐོར་སོགས་བཀོད་འདུག་ཀྱང་རྒྱ་ནག་གསར་ལམ་ཁག་ཏུ་ས་ཡོམ་ལ་རོགས་སྐྱོར་བྱེད་བཞིན་པའི་རྣམ་པ་ཙམ་ལས་གནོད་ཐེབས་ས་ཁུལ་གྱི་ཡུལ་དངོས་དང་གཏོར་སྐྱོན་ཐེབས་པའི་ས་ཁུལ་སྟོན་གྱི་མེད་པ་རེད། རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོའི་ནང་དེ་རིང་ཕྱི་ཚེས་ཉི་ཤུ་རྩ་བརྒྱད་བར་ས་ཡོམ་གནོད་སྐྱོན་ཁྲོད་མཚོ་སྔོན་ཞིང་ཆེན་མཚོ་ཤར་མངའ་ཁུལ་དུ་མི་གྲངས་སུམ་ཅུ་སོ་གཉིས་རྐྱེན་འདས་དང་མི་གྲངས་བརྒྱ་དང་དགུ་བཅུ་གོ་བརྒྱད་ལྷག་ལ་རྨས་སྐྱོན་བྱུང་ཡོད་སྐོར་དང་ཀན་སུའུ་ཀ་ཆུ་ཁུལ་ནས་མི་གྲངས་བརྒྱ་དང་བཅུ་བདུན་རྐྱེན་འདས་དང་མི་གྲངས་བདུན་བརྒྱ་བརྒྱད་ཅུ་གྱ་གཅིག་ལྷག་ལ་རྨས་སྐྱོན་ཕོག་ཡོད་འདུག་ལ་རྒྱ་ནག་གཞུང་འབྲེལ་ཀྲུང་དབྱང་རླུང་འཕྲིན་ཁང་ཟེར་བས་ཀན་སུའུ་ཞིང་ཆེན་གྱི་གནོད་ཐེབས་ས་ཁུལ་གྱི་སྡོད་ཁང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ནང་བསྐྱར་གསོ་དང་ལེགས་གྲུབ་དང། ལོ་དེའི་སྤྱི་ཟླ་བཅུ་པའི་ནང་གྲོང་མི་ཚོ་སྡོད་ཁང་དུ་སྡོད་ཐུབ་པའི་འགན་ལེན་བྱེད་བཞིན་ཡོད་པ་བཀོད་འདུག་ལ་ཡང་མཚོ་སྔོན་བོད་ཡིག་གསར་འགྱུར་ཟེར་བའི་སྟེང་མཚོ་སྔོན་ཞིང་ཆེན་གྱི་ས་ཡོམ་དང་འབྲེལ་བའི་ཚོགས་འདུ་འཚོགས་ཏེ་མང་ཚོགས་ཀྱི་བསམ་འཆར་དང་གྲོས་གཞི་གང་ལེགས་ཀྱིས་ཉན་པ། གནས་ལུགས་གསལ་བོ་བརྗོད་པ་དང་སྲིད་ཇུས་གསལ་བོ་འགྲེལ་བ་བྱ་བ་ཞིབ་མོར་སྒྲུབ་པ་བཅས་བྱས་ཏེ་ཚན་རིག་དང་མང་གཙོ་ཁྲིམས་ལྟར་ཇུས་ཐག་བཅད་པ་བཅས་ཀྱི་མཛེས་སྡུག་གི་ཁྱིམ་གཞིས་བསྐྱར་སྐྲུན་བྱེད་དགོས་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། བསྟན་འགྲོ་སྤྱིའི་བདེ་ཐབས་དང། འཛམ་གླིང་ཞི་བདེ། དེ་བཞིན། རྒྱལ་བའི་སྐུ་ཕྱྭ་དང། བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ། གནས་མཆོག་རྡོ་རྗེ་གདན་དུ། དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་འཕར་མ་ཉིན་དྲུག་གི་རིང། ཚོགས་གནང་གི་ཡོད་པའི་སྐོར་ང་ཚོའི་ཆེད་གཉེར་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བསྟན་འགྲོ་སྤྱི་ཡི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ། གནས་མཆོག་རྡོ་རྗེ་གདན་དུ་དགེ་ལྡན་ཆོ་འཕྲུལ་སྨོན་ལམ་འཕར་མ་ཉིན་དྲུག་རིང་ཚོགས་གནང་བཞིན་པ་རེད། དེ་ཡང་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུང་ཆོས་བཀའ་དྲིན་ཆེ་གནང་མཛད་པ་དང་བསྟུན་ནས། ཟླ་བ་དེའི་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་ནས་དབུ་འཛུགས་ཀྱིས་ཉིན་དྲུག་གི་རིང། རྡོ་རྗེ་གདན་དུས་འཁོར་གསུང་ཆོས་ར་བའི་ནང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང། མཚུངས་མེད་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་གིས་དབུས་པའི་རི་བོ་དགེ་ལུགས་པའི་གདན་ས་གྲྭ་ཚང་ཁག་གི་མཁན་བླ་དགེ་འདུན་འདུས་མང་དང། དེ་བཞིན་དགོན་སྡེ་གཞན་ཁག་ནས་དགེ་བཙུན་བཅས་ཁྱོན་དགེ་བཙུན་ཞལ་གྲངས་ཆིག་ཁྲི་ཡས་མས་ཤིག་ལྷན་ཞུགས་ཀྱིས་བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ་དགེ་ལྡན་ཆོ་འཕྲུལ་སྨོན་ལམ་འཕར་མ། ཉིན་དྲུག་གི་རིང་ཚོགས་གནང་ཞུས་པ་རེད། དེའི་སྐོར་སྨོན་ལམ་གོ་སྒྲིག་གནང་མཁན་ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པའི་རྒྱུན་ལས་ཚོགས་གཙོ། དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་ལགས་ཀྱིས་ངོ་སྤྲོད་གནང་དོན་ལ། བསྟན་པ་དར་ཞིང་ནི་འགྲོ་བ་བདེ་བ་དང་ལྷག་པར་དུ་ཡང་ད་ད་ལྟའི་སྐབས་ལ་ཡང་འཛམ་བུ་གླིང་ནང་ལ་ཡང། དམག་འཁྲུག་རེད་དེ་ནང་བཞིན་འབྱུང་བཞིའི་གནོད་སྐྱོན་རེད། ནད་ཡམས་རེད་ད་འདི་འདྲའི་གི་དཀའ་ངལ་སྣ་ཚོགས། ཡོད་པའི་དུས་སྐབས་དེ་ཡིན་དུས་དེ་འདྲའི་ཐོག་ནས་དཀའ་ངལ་དེ་གའི་དེ་ཞི་ཡག་དང་འཛམ་གླིང་ཞི་བདེ་ཡོང་ཡག་ལྷག་པར་དུ་ཡང་ད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་པ་དང་རླབས་ཆེན་ཐུགས་བཞེད་འགྲུབ་ཡག་དེ་ནང་བཞིན་བོད་ཀྱི་བསྟན་སྲིད་བདེ་ཐབས་དང་བོད་དོན་བདེན་མཐའ་གསལ་ཐབས་གཙོ་བོ་དེ་འདྲའི་ཆེད་དུ་ད་སྨོན་ལམ་ད་འཕར་མ་ཚོགས་པ་ཅིག་ཆགས་ཏེ།
ད་དུང་ཁོང་གིས་མུ་མཐུད་གསུང་ཡག་ལ་རི་བོ་དགེ་ལུགས་པའི་བསྟན་པའི་སྲོལ་འབྱེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་སྟོན་པའི་ཆོ་འཕྲུལ་མཛད་པའི་རྗེས་དྲན་ཞུ་ཆེད། སྨོན་ལམ་ཆེན་མོ་ཚོགས་སྲོལ་གསར་གཏོད་གནང་སྟེ་ད་བར་འདས་པའི་ལོ་ངོ་དྲུག་བརྒྱ་ལྷག་གི་རིང། ལོ་རྒྱུས་ཡུན་རིང་ལྡན་པའི་ཆོས་ཕྱོགས་ཀྱི་གནང་སྒོ་འདི་བཞིན་ལོ་ལྟར་བོད་ཟླ་དང་པོ། ཆོ་འཕྲུལ་ཟླ་བའི་སྐབས་གདན་ས་གྲྭ་ཚང་ཁག་གི་ནང་སྨོན་ལམ་ཚོགས་གནང་གི་ཡོད་ཀྱང། གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་ཆིབས་བསྒྱུར་དང་འབྲེལ་བའི་སྨོན་ལམ་འཕར་མ་ཚོགས་སྲོལ་ཡོད་ཀྱང། སྨོན་ལམ་གྱི་མཛད་རིམ་ཕྲན་བུ་ཉུང་འཕྲི་གནང་བ་ལས་ཕལ་ཆེ་བ་གཅིག་མཚུངས་ཡིན་པ་གསུང་གནང་བྱུང། མང་ཇ་དང་ཉིན་གུང་མང་ཇ་བྱས། དེ་ནས་ད་ཞོགས་ཀའི་དམ་བཅའ་བྱས་ཉིན་གུང་དམ་བཅའ་བྱས་དགོང་དག་དམ་བཅའ་དེ་མཆོད་རྟེན་རིན་པོ་ཆེ་བྱང་ཆུབ་ལྗོན་ཤིང་དྲུང་ལ་འཚོགས་དགོས་བ་རེད། དེ་ལ་གཞུང་བཀའ་པོད་ལྔ་ཀའི་གི་ཐོག་ལ་ཡང་བགྲོ་གླེང་བྱེད་དགོས་བ་རེད། དེ་ནས་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སྐྱེས་རབས་ཀྱི་གསུང་ཆོས་ཡོད་བ་རེད། དེ་ནས་ད་སྨོན་ལམ་དངོས་གཞི་དེ་ཉིན་གུང་རྒྱབ་ལོགས་ལ་ཡང་འདི་བྱས་ཕྱིན་ད་འདི་ནམ་རྒྱུན་གདན་ས་ལ་འཚོགས་པའི་སྐབས་ལ་ཡང་སྨོན་ལམ་དངོས་གཞིའི་ཞལ་འདོན་དེ་སྐྱབས་གཉིས་མེད་ཀྱི་ཕྱག་བཞེས་ནང་བཞིན་གྱི་ཞལ་འདོན་རིམ་པ་ཞིག་ཡོད་རེད་ད་དེ། གནས་མཆོག་རྡོ་རྗེ་གདན་ལ་ཡང་སྨོན་ལམ། འཚོགས་པའི་སྐབས་ལ་ཡང་ད་གཙོ། ཉིན་གུང་རྒྱབ་ལོགས་ད་སྐམ་ཚོགས་ཟེར་ན་སྨོན་ལམ་དངོས་གཞིའི་སྐབས་ཀྱི་ཞལ་འདོན་དེ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ཀྱི་བཀའ་དགོངས་གཞིར་བཟུང་གིས་དེ་གཅིག་སྨོན་ལམ་ཕེབས་མཁན་གྱི་ད་ཚོགས་ཞུགས་པ་ཡོངས་རྫོགས་ཀྱིས་འདོན་ཐུབ་ཡག་དང་གཅིག་འདོན་བདེ་བོ་ཡོང་ཡག་འདི་འདྲའི་ཐོག་ལ་ད་ཞལ་འདོན་གལ་ཆེ་ཆེ་སྟོན་པའི་བསྟོད་པ་རེད་རྗེ་རིན་པོ་ཆེ་བསྟོད་པ་ལ་སོགས་པ་ཨ་ནི་བཟང་སྤྱོད་སྨོན་ལམ་ལ་སོགས་པ་ད་ཞལ་འདོན་གལ་ཆེན་པོ་མང་པོ་ཅིག་ཨ་ནི་ཉི་མ་སོ་སོ་ལ་ཡང། ཨ་ནེ་ཡེ་གཅིག་སྒྲིལ་བྱས་བྱས་ནས་གསུང་ཡག་བྱས་བྱས་ནས་ཞལ་འདོན་དམིགས་བསལ་གྱི་ཕྱོགས་བསྒྲིགས་ཞུས། སྨོན་ལམ་གྱི་གནང་སྒོ་གལ་ཆེ་བ་ཞིག་ནི་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་དགའ་ལྡན་ཁྲི་ཚབ་གནང་བའི་སྐབས། དགེ་བཤེས་ལྷ་རམས་པའི་དམ་འཇོག་གནང་རྒྱུའི་སྲོལ་གཏོད་མཛད་དེ་ད་བར་འདས་པའི་ལོ་ངོ་བཞི་བརྒྱ་ལྷག་ཕྱིན་པའི་རྗེས་སུ། ད་ལོ་དགེ་བཤེས་ལྷ་རམས་པའི་དམ་འཇོག་གི་ལྷ་རམས་པ་ཐོན་མཁན་ཉིས་བརྒྱ་བཅུ་གཅིག་བྱུང་བ་དེ་ནི་ད་བར་ཞལ་གྲངས་མང་ཤོས་ཤིག་ཆགས་ཀྱི་ཡོད་པ་དེ་ནི། ལོ་རྒྱུས་ཀྱི་ཟིན་ཐོ་གསར་བ་ཞིག་ཆགས་ཡོད་པ་རེད་དོ། ཨཱ་ནི་ལྷག་པར་དུ་ཡང་ད་ད་ལོའི་ལོ་འདིའི་ནང་ལ་ཡང། དགེ་བཤེས་ལྷ་རམས་པ་དེ་དག་ཞལ་གྲངས་དེ་ལ་ཡང་ཉིས་བརྒྱ་བཅུ་གཅིག་འདི་འདྲ་ཞིག་ཡོད་རེད་དེ། དེ་དེ་ལོ་ངོ་བཞི་བརྒྱའི་ནང་ལ་ཡང་ད་སྔས་མ་བོད་ལ་ཡིན་ན་དགེ་བཤེས་ལྷ་རམས་པ་དེ་གྲངས་ཚད་བཅད་བྱས་ནས་མང་པོ་ཞིག་མི་འདུག་ད་བཙན་བྱོལ་ལ་སླེབས་ནས་རིམ་པས་དགེ་བཤེས་ལྷ་རམས་པ་དེ་ལོ་སོ་སོ་སོ་ལ་ཡང་མང་དུ་མང་དུ་འགྲོ་བསྡད་ཡོད་རེད། འདིའི་དུས་སུ་ད་ད་ལོའི་ལོ་དེ་ལ་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་ཡིན་དུས། ཕལ་ཆེར་ད་ལོ། དྲུག། བཞི་བརྒྱའི་ནང་ལོགས་ལ་ཡང་དགེ་བཤེས་ལྷ་རམས་པ་ཐོག་མར་བྱོན། བྱུང་བ་ནས་ད་ལོའི་བར་དུ་ད་ལོ་བཞི་བརྒྱ་ལྷག་ཏུ་འགྲོ་བསྡད་ཀྱི་ཡོད་དུས་ལོ་བཞི་བརྒྱའི་ནང་ལོགས་ལ་ཡང་དགེ་བཤེས་ལྷ་རམས་པའི་གྲངས་འབོར་མང་ཤོས་དེ་ད་ལོ་ཆགས་བསྡད་ཡོད་རེད་ད་དེའི་ལོ་རྒྱུས་ཐོག་ལ་ཡང་ཟིན་ཐོ་གསར་བ་འདྲ་བོ་ཅིག་དང་ལོ་རྒྱུས་རང་བཞིན་ལྡན་པའི་ཡང་དེ་ཅིག་ཆགས་བསྡད་ཡག་དེ་ད་སྨོན་ལམ་གྱི་ཡང་མཛད་རིམ་གལ་ཆེ་བ་ཅིག་རེད། རྗེ་གཏེར་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་མཛད་ཆེན་བཞིའི་ཡ་གྱལ་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ནི་བདག་ཅག་གི་སྟོན་པས་མཉན་ཡོད་དུ་ཆོ་འཕྲུལ་གྱི་མཛད་པ་སྟོན་པའི་མཛད་པའི་རྗེས་དྲན་ཞུ་ཆེད། སྨོན་ལམ་ཆེན་མོ་འཚོགས་སྲོལ་གསར་གཏོད་གནང་བ་ཞིག་ཡིན་པ་དང་དེང་སྐབས་གདན་ས་གྲྭ་ཚང་ཁག་སོ་སོའི་ནང། སྨོན་ལམ་ཆེན་མོ་ལོ་ལྟར་འཚོགས་སྲོལ་ཡོད་ཀྱང་གནས་མཆོག་རྡོ་རྗེ་གདན་དུ་སྨོན་ལམ་འཕར་མ་འཚོགས་ཡས་དེ་ནས། གཙོ་བོ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་ཚོགས་པའི་རྒྱུན་ལས་ཀྱི་གོ་སྒྲིག་འོག། སྨོན་ལམ་ཆེན་མོ་དེ་བཞིན་འཚོགས་གནང་གི་ཡོད་པ་མ་ཟད། གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་གསུང་ཆོས་ནམ་འཚོགས་སྐབས། ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་ཚོགས་པས་ཆོས་ཞུ་བ་ཡོངས་ལ།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་དངོས་སུ་ཞབས་སོར་འཁོད་པའི་རྗེས་བོད་མིའི་ཚོང་པ་ཚུད་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཚོང་པ་དང་རྒྱ་གར་བའི་ཚོང་པ་སོགས་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་ཆེད་ཕེབས་གནང་བ་དེས་བི་ཧར་མངའ་སྡེ་ཡི་ས་གནས་རྒྱ་གར་ཚོང་པ་ཚུད་པའི་ཚོང་ལས་ལ་ཁེ་ཕན་ཆེན་པོ་བྱུང་བཞིན་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་ཙམ་ནས་གནས་མཆོག་རྡོ་རྗེ་གདན་དུ་ཟ་ཁང་གི་ཚོང་ལས་གཉེར་བཞིན་པའི་སྐུ་ཞབས་མོ་ཧ་མད་ལགས་ཀྱིས། ཏཱ་ལའི་བླ་མ་ཀེ་ཨ་ནེ་སེ། རྒྱུན་དུ་ཚོང་ལས་དེ་ཙམ་གྱིས་ཡག་པོ་མེད་ཀྱང ྋགོང་ས་ཏཱ་ལའི་བླ་མ་མཆོག་གནས་མཆོག་འདིར་ཆིབས་བསྒྱུར་ག་དུས་བསྐྱངས་པ་ཡིན་ནའང་ཁོང་གི་བྱིན་རླབས་ཐོབ་པ་ཙམ་མིན་པར་ཚོང་ལས་ལ་ཡང་ཁེ་ཕན་ཆེན་པོ་འདུག་ཅེས་དང ྋགོང་ས་མཆོག་འདིར་བཞུགས་མེད་པའི་རིང་འདིར་ཟ་ཁང་ནང་ལས་བྱེད་བཅུ་གཉིས་ཙམ་ལས་མེད་ཀྱང་ད་ལྟའི་ཆར་ལས་བྱེད་བཞི་བཅུ་ལྷག་གིས་ལས་ཀ་བྱེད་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁུལ་འདིར་ལམ་ཟུར་དུ་ཁ་བཏགས་དང་ཕྲེང་བ་སོགས་ཀྱི་ཚོང་ལས་གཉེར་མཁན་སྐུ་ཞབས་ཀུ་མར་ལགས་ཀྱིས། ཧམར་བོད་རྒྱ་གི་ནི་བ་སི་ལོག་བི་བོད་ཁུ་སེ་སེ། ྋགོང་ས་ཏཱ་ལའི་བླ་མ་མཆོག་ཁུལ་དེར་ཆིབས་བསྒྱུར་གནང་ཏེ་མཁས་པའི་གཏམ་ཚགས་གོ་བ་དང་ང་ཚོས་ཚོང་རྫས་རྣམས་གྲ་སྒྲིག་བྱེད་ཀྱི་ཡོད། ྋགོང་ས་མཆོག་འདིར་ཕེབས་པའི་རྗེས་ལ་ང་ཚོས་ཚོང་ལས་ཙམ་མིན་པར་སེམས་ལ་རང་བཞིན་གྱིས་བདེ་སྐྱིད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་གནས་མཆོག་རྡོ་རྗེ་གདན་དུ་སྒྲོལ་ཁང་གི་ཚོང་ལས་གནས་བཞིན་པའི་ཨ་པེ་ཤེག་ཀུ་མར་ལགས་ཀྱིས།
ལྡ་ལ་ལ་མ་ནས་སེ་རུམ་ཧམར་པུ་ར་ཕུལ་ཧོ་ཡ་ཏན།
ྋགོང་ས་ཏཱ་ལའི་བླ་མ་མཆོག་འདིར་ཕེབས་པའི་རྗེས་འབྲས་སུ་ང་ཚོའི་མགྲོན་ཁང་ནང་ཁྱོན་ཁང་མིག་ཉི་ཤུ་ཡོད་པ་ཆ་ཚང་ནང་མགྲོན་པ་རྒྱུན་ཆད་མེད་པར་ཡོང་གི་འདུག་མགྲོན་ཁང་སྤྱི་ཡོངས་ཀྱི་ཚོང་ལས་ལ་ཡང་ཧ་ཅང་གི་ཕན་ཐོགས་འདུག་དུས་རྒྱུན ྋགོང་ས་མཆོག་འདིར་བཞུགས་མེད་པའི་སྐབས་ཁང་མིག་གཅིག་ལ་ཧིན་སྒོར་གཅིག་སྟོང་ཉིས་བརྒྱ་ནས་གཅིག་སྟོང་ལྔ་བརྒྱ་ཙམ་ལེན་གྱི་ཡོད་ནའང་ད་ལྟའི་ཆར་རིན་གོང་དེ་ལས་མཐོ་བ་ལེན་གྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཡང་བོད་མི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཚེ་རིང་དར་རྒྱས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། བདེ་སྲུང་ལས་ཁུངས་ཀྱི་ངོས་ནས་ད་རེས་གསུང་ཆོས་སྐབས་གུང་ལོ་བདུན་ཅུ་མན་གྱི་དད་ལྡན་ཆོས་ཞུ་བ་རྣམས་ཐོ་འགོད་བྱས་མེད་པ་དང་འདི་ཚེས་ཉི་ཤུ་རྩ་བརྒྱད་བར་གུང་ལོ་བདུན་ཅུ་ཡན་གྱི་ཐོ་འགོད་བྱས་པའི་དད་ལྡན་ཆོས་ཞུ་བ་རྒན་རབས་ཆིག་ཁྲི་བརྒྱད་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་བྱུང་ཡོད་པ་གསུངས་ཤིང་གཞན་འདི་གའི་རླུང་འཕྲིན་ཁང་ལ་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་བྱེད་པ་ཞིག་གིས་ད་རེས་གསུང་ཆོས་ཞུ་མཁན་ཁྱོན་བསྡོམས་མི་གྲངས་འབུམ་གཅིག་མ་ཟིན་ཙམ་ཕེབས་ཡོད་པ་ཚོད་དཔག་གནང་གི་འདུག། ད་ལྟའི་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རླབས་ཆེན་གྱི་མཛད་འཕྲིན་མུ་མཐུད་སྐྱོང་མུས་ཡིན་པའི་ཁར་འདི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་རྒྱ་ནག་གཞུང་གིས་ཉེ་ཆར་མཚོ་སྔོན་ཞིང་ཆེན་གསེར་ཆེན་རྫོང་དུ་རྒྱ་ནག་ལ་གཏོང་རྒྱུའི་གློག་གི་ནུས་ཤུགས་བསྐྲུན་ཐུབ་པའི་ཆེད་དུ་ཉི་འོད་ནུས་པའི་གློག་ཤུགས་ཀྱི་ལས་གཞི་འགོ་འཛུགས་བྱས་ཡོད་པའི་གནས་ཚུལ་ཐོན་པ་ལྟར། དེང་སྐབས་བོད་ཀྱི་ཆོལ་ཁ་གསུམ་ནང་རྒྱ་ནག་གཞུང་གིས་ཉི་འོད་ནུས་པའི་གློག་ཤུགས་འཛུགས་བཞིན་ཡོད་པ་དེས་བོད་ཀྱི་ཁོར་ཡུག་ལ་གནོད་འཚེ་ཚབས་ཆེ་བཟོ་བ་དང། ས་གནས་བོད་མིར་ཁེ་ཕན་མེད་པའི་ལས་གཞི་ཡིན་པ། བོད་ཀྱི་ཁོར་ཡུག་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་གཡུ་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱ་ནག་གཞུང་གིས་ཉེ་ཆར་མཚོ་སྔོན་ཞིང་ཆེན་གསེར་ཆེན་རྫོང་དུ་རྒྱ་ནག་ལ་གློག་གི་ནུས་ཤུགས་བསྐྲུན་ཐུབ་པའི་ཉི་འོད་ནུས་པའི་གློག་གི་ལས་གཞི་འཛུགས་སྐྲུན་བྱས་པ་རྒྱ་ནག་གཞུང་འབྲེལ་ཤིན་ཧྥ་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་ལ།
ཉི་འོད་ནུས་པའི་གློག་ཤུགས་ཀྱི་ལས་གཞི་དེ་མཚོ་སྔོན་ཞིང་ཆེན་ནས་རྒྱ་ནག་གི་ཧེ་ནན་ཞིང་ཆེན་ལ་ཚད་མཐོའི་གློག་ཤུགས་ཀྱི་ནུས་པ་འདྲེན་རྒྱུའི་ལས་གཞི་རིམ་པ་གཉིས་པ་ཡིན་པ་བཤད་ཡོད་པར་བརྟེན་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་ཀྱིས་རྒྱ་ནག་ནི་རྒྱལ་སྤྱིའི་ནང་ནས་ཁོར་ཡུག་ཐོག་ལ་གནོད་འཚེ་གཏོང་མཁན་སྡུག་ཤོས་ཡིན་པ་དང། རྒྱ་ནག་གཞུང་གིས་ཉི་འོད་ནུས་པའི་གློག་ཤུགས་ཀྱི་ལས་གཞི་དེ་ལྟ་བུ་བོད་ཆོལ་ཁ་གསུམ་གྱི་ས་ཁུལ་ནང་འཛུགས་སྐྲུན་བྱེད་བཞིན་ཡོད་པའི་སྐོར་གསུངས་བྱུང།
ད་དེ་བྱེད་དགོས་པའི་རྒྱུ་མཚན་གཅིག་དེ་ད་དང་པོ་དེ་ད་རྒྱ་ནག་ནས་རྒྱལ་སྤྱི་གི་ཁོར་ཡུག་སྲུང་སྐྱོབ་དང་དེ་འབྲེལ་གྱི་ཐོག་ནས་ད་ཡོང་དུས་ག་ལ་རྒྱ་ནག་དེ་ད་རྒྱལ་སྤྱིའི་ཁོར་ཡུག་ནང་ནས་ད་ཅིག་དཀའ་ངལ་འཕྲད་མཁན་དང་ཅིག་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ནས་དོ་ཕོག་དཀའ་ངལ་ཤུགས་ཆེ་ཤོས་གཅིག་ཆགས་བསྡད་ཡོད་རེད་དེ་ཡང་དམིགས་བསལ་ད་རྒྱ་ནག་ནང་ལ་མི་འབོར་མང་པོ་གཅིག་དང་འདི་ག་ལ་དམིགས་བསལ་གྱི་ད་རྡོ་སོལ་དེ་འདྲའི་མང་པོ་ཞེ་པོ་གཅིག་བེད་སྤྱོད་བཏང་ཡོད་དུས་ག་ལ་དེ་ཡི་ཁོར་ཡུག་ནང་ལ་རླུང་བཙོག་པོ་དང་དེ་འབྲེལ་གྱི་གནད་འགག་ཤུགས་ཆེན་པོ་གཅིག་ཆགས་ཡོད་རེད་དེ་བྱས་ཙང་ད། དེང་སང་ཨ་ནི་འཛམ་གླིང་ཁོ་རང་ནང་ལ་ད་ཁོར་ཡུག་དང་ཨ་ནི་གནམ་གཤིས་འགྱུར་ལྡོག་དང་དེ་འདྲའི་གི་དཀའ་ངལ་ད་དེ་འདྲའི་འཕྲད་ཡོད་དུས་ག་ལ་ད་རྒྱ་ནག་རང་ལ་ཨ་ནི་དམིགས་བསལ་གྱི་རྒྱལ་སྤྱི་གི་དོ་སྣང་ཅིག་བྱེད་ཡོད་དུས་ག་ལ་ཨ་ནི་ཁོ་རང་ཚོ་གི་ད་ཉི་འོད་གློག་དང་ཨ་ནི་དེ་ནས་ད་ལྟ་ཉི་འོད་ད Solar Energy ད Wind Energy ལབ་ཀྱི་རེད་བ་ཨ་ནི་ཉི་འོད་དང་ཨ་ནི་ད་ལྟ་རླུང་གི་གློག་དེ་འདྲའི་གི་ཐོག་ནས་ཁོ་རང་ཚོ་གི་ད་བཟོ་ཡས་གི་ཐབས་ཤེས་ཤུགས་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་ཡོད་རེད་འདི་ད་ལྟ་ཏོག་ཙམ་ཆ་བཞག་ན་བོད། མཚོ་སྔོན་གྱི་ཞིང་ཆེན་འདི་མིན་པར་བྱས་བོད་ཆོལ་ཁ་གསུམ་ཡོངས་ལ་དེ་འབྲེལ་གྱི་འཛུགས་སྐྲུན་བྱེད་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད། ད་འདི་བྱེད་དུས་ད་ཁོ་རང་ཚོ་གི་བཤད་ཡས་ཅིག་བྱས་པ་ཡིན་ན་ད་གལ་སྲིད་ཉི་འོད་དང་རླུང་འོད་ཐོག་ནས་ཨ་ནི་གློག་འདི་དེ་བཏོན་པ་ཡིན་ན་འདི་གི་ད་རྒྱལ་སྤྱི་གི་ནང་ལ་ཅིག་རླུང་བཙོག་པོ་དང་ཅིག་དབྱིན་སྐད་ཐོག་ནས་ཞུ་བ་ཡིན་ན Carbon Dioxide དེ་ཚོ་ཨ་ནི་མ་ཡོང་བའི་གི་དེ་འབྲེལ་གྱི་ད་ཅིག་མཐོང་བྱས་ཨ་ནི་འདི་ཐོག་ནས་ཨ་ནི་ཤུགས་མང་པོ་ཅིག་རྒྱག་གི་ཡོད་རེད། རྩ་བའི་རྒྱ་ནག་ནང་མཁའ་རླུང་བག་བཙོག་གི་དཀའ་ངལ་ཆེན་པོ་འཕྲད་བཞིན་པར་བརྟེན་ནས་བོད་ཀྱི་ས་ཁུལ་ནང་ཉི་འོད་ནུས་པའི་གློག་ཤུགས་འཛུགས་སྐྲུན་དང་ཆུ་ཤུགས་གློག་ཁང་འཛུགས་སྐྲུན་བྱེད་བཞིན་པ་རྣམས་རྒྱ་ནག་ནང་དུ་བེད་སྤྱོད་དང་ཁེ་ཕན་ཡོད་པ་ལས་བོད་ནང་དུ་ཁེ་ཕན་གང་ཡང་མེད་པའི་སྐོར་ངོས་འཛིན་གནང་གི་འདུག།
ད་རྒྱ་ནག་གི་ད་ལྟ་ཁོར་ཡུག་དང་རླུང་དང་དེ་འབྲེལ་གྱི་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་ཀྱི་ཡོད་དུས་ག་ལ་ད་ཁོ་རང་ཚོ་དཀའ་ངལ་འདི་འཕྲད་པའི་སྐབས་ལ་ཅིག་གདོང་ལེན་དང་ཐབས་ཤེས་བྱེད་ས་དེ་ང་ཚོ་བོད་ཀྱི་ས་ཁུལ་དེ་ཆགས་ཡོད་རེད་བས་ཟེར་ན་ད་བོད་ནང་ལ་ང་རང་ཚོ་ས་ཆ་རྒྱ་ཆེན་པོ་གཅིག་ཡོད་དུས་ག་ལ་ཨ་ནི་བོད་ཀྱི་ནང་ལ་ད་རྒྱ་ནག་གི་དབང་ཆ་དང་དེ་འདྲའི་གང་ཅིའི་ཐོག་ནས་ཁོ་རང་ཚོ་གི་ག་རེ་བྱེད་བྱེད་ཅིག་ཆགས་ཡོད་དུས་ག་ལ་ད་དེང་སང་ཏོག་ཙམ་ཆ་བཞག་པ་ཡིན་ན་ཨ་ནི་ཉི་འོད་གློག་དེ་བཟོ་ཡས་ཁོ་རང་ཚོ་ཤུགས་ཆེན་པོ་གཅིག་རྒྱག་གི་ཡོད་རེད་ད་འདི་བྱེད་དགོས་པའི་རྒྱུ་མཚན་དེ་གཅིག་ག་རེ་ཡིན་ཟེར་ན་ད། བོད་ཀྱི་ས་ཁུལ་འདི་ཚོ་ཚང་མ་གཞུང་གིས་ཁོ་རང་ཚོ་གིས་ཅིག་བེད་སྤྱོད་ག་འདྲས་ཅིག་བཏང་བ་ཡིན་ནའི་གཅིག་མི་མང་ལ་སྐད་ཆ་དྲི་ཡས་དང་དེ་འདྲས་ཅིག་བྱེད་ཀྱི་མེད་དུས་ག་ལ་དེ་ཨ་ནི་ཆ་ཤས་དེ་ཁོ་རང་ཚོ་གི་བྱེད་ཡས་དང་ལག་ལེན་དང་དེ་དཔེ་ལས་སླ་པོ་ཅིག་ཆགས་ཡོད་དུས་ག་ལ་དེ་གནད་འགག་ཅིག་རེད་དེ་ཐོག་ནས་ཉི་འོད་གཅིག་པོ་མ་རེད་ད་དཔེར་ན་ཆུ་མཛོད་ཤུག་ཤུག་དེ་འདྲས་མང་པོ་ཞེ་པོ་ཅིག་བོད་ནང་ལ་རྒྱག་གི་ཡོད་རེད་ཡིན་ནའི་དེ་མང་ཆེ་བ་བེད་སྤྱོད་བཏང་ཡས་དེ་དག་ཨ་ནི་སུའི་གི་ཁེ་བཟང་དང་སུ་ལ་ཕན་ཐོགས་ཀྱི་རེད་ཞུ་བ་ཡིན་ན་རྒྱ་ནག་ཁོ་རང་ཚོ་ས་ཁུལ་མི་མང་དང་དེ་ཚོ་ལ་མི་སེ་ང་ཚོ་བོད་པ་ལ་ཕན་ཐོགས་ཀྱི་མེད་པ་དེ་གནད་འགག་ཅིག་ཆགས་བསྡད་ཡོད་རེད། ཨ་ནི་རྒྱ་ནག་ཁོ་རང་ཚོ་གི་ཁོར་ཡུག་སྲུང་སྐྱོབ་དང་དེ་འབྲེལ་གྱི་དཀའ་ངལ་འཕྲད་དུས་ག་ལ་ཨ་ནི་བོད་ཀྱི་གཅིག་ཐོན་ཁུངས་ཡིན་ན་རེད་བོད་ཀྱི་གཅིག་ས་ཆ་བེད་སྤྱོད་གཏོང་ཆེད་འདི་བྱེད་ཀྱི་ཡོད་པ་དེ་གནད་འགག་ཅིག་ཆགས་བསྡད་ཡོད་རེད་གཉིས་པ་དེ་དམིགས་བསལ་གྱི་ད་བོད་ནང་གི་གཅིག་རྩྭ་ཐང་དེ་འདྲའི་ཤུགས་ཆེན་པོ་ཅིག་སྒང་ལ་ཉི་འོད་གློག་དེ་བཙུགས་ཡོད་དུས་ག་ལ་ཨ་ནི་རྩྭ་ཐང་རང་ལ་ཨ་ནི་ཉི་མའི་གི་འོད་དེ་ཕོག་གི་མེད་དུས་ག་ལ་ཨ་ནི་ལོ་མང་པོ་རྗེས་ལ་ཨ་ནི། རྩྭ་ཐང་ཁོ་ར་རྦད་དེ་འཕྲོ་བརླག་འགྲོ་གི་ཡོད་པས་ད་ས་ཆ་དེ་ཁོ་ར་ཨ་ནི་འཕྲོ་བརླག་འགྲོ་ཡས་ཀྱི་དཔེ་ཉེན་ཁ་ཤུགས་ཆེན་པོ་ཅིག་ཆགས་ཡོད་རེད་དེ་ཡིས་ང་རང་ཚོ་གི་ད་དཔེ་དོ་སྣང་བྱེད་དགོས་ཡས་ད་གནད་འགག་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཚན་རིག་པ་དེ་ཚོ་གིས་དེ་གནད་དོན་འདི་ག་ལ་དེ་འདྲ་བྱེད་འདོད་གསུངས་ཡོད་རེད། ལྷག་དོན་དེང་སྐབས་རྒྱ་ནག་གཞུང་གིས་བོད་ནང་དུ་ཉི་འོད་ནུས་པའི་གློག་ཤུགས་བཙུགས་ཡུལ་ས་ཁུལ་ནང་གི་རྩྭ་ཐང་དང་ས་ཞིང་ལ་ཚབས་ཆེའི་གནོད་འཚེ་བཟོ་གི་ཡོད་པ་ངོས་འཛིན་གནང་གི་འདུག་དེ་ནས་ཨེ་ནས་ད། འདི་བྱེད་དུས་ག་ལ་ད་དཔེར་ན་ཉི་འོད་དེ་ལས་ཀ་འདི་འདྲ་བྱེད་པ་ཡིན་དུས་ཁོ་རང་ཚོ་ལས་ཀ་བྱེད་མཁན་ད་ཕལ་ཆེར་མང་ཆེ་བ་ཡང་མིན་ན་ཚང་མ་ཨ་ནི་རྒྱ་མི་ཅིག་ཆགས་བསྡད་ཡོད་རེད་ད་ཉི་འོད་ད་དེ་འདྲ་བཙུགས་ས་ས་ཆ་ཡག་པོ་དེ་འདྲ་མཐོང་བ་ཡིན་ན་ཁོ་རང་ཚོས་དེའི་གཡས་གཡོན་གྱི་ད་བོད་པ་དེ་ཤ་ཁྱོ་དེ་ཚོ་གི་ཨ་ནི་ཕུད་པའི་གི་དེ་འདྲའི་གི་ཉེན་ཁ་དང་གནས་སྟངས་ཅིག་ཕལ་ཆེར་ཆགས་མེད་འགྲོ་དེ་འདྲས་བསམ་གི་འདུག་བྱས་ཙང་ད་གང་ལྟར་ཅིག་རྒྱ་ནག་གི། ཁོ་རང་ཚོ་ཁོར་ཡུག་སྲུང་སྐྱོབ་དང་དེ་འདྲའི་དཀའ་ངལ་འཕྲད་ཡོད་དུས་ག་ལ་ཨ་ནི་དེའི་བེད་སྤྱོད་བཏང་ཡ་ད་ཨ་ནི་དེའི་ཐོག་ནས་ཅིག་ཐོན་ཁུངས་དང་དེ་ཚོ་ཨ་ནི་བེད་སྤྱོད་བཏང་ཡ་དེ་ང་ཚོ་བོད་པའི་གི་ས་ཆ་དེ་བྱེད་ཀྱི་ཡོད་པ་དང་དེའི་ཐོག་ལ་འཛུགས་སྐྲུན་དང་དེ་འདྲའི་བྱེད་ཡོད་དུས་ག་ལ་ང་རང་ཚོ་བོད་ནང་ཡོད་པའི་བོད་པ་དེ་ཚོ་གི་དེའི་ཐོག་ནས་ཕན་ཐོགས་དང་དེ་འདྲའི་གི་བྱུང་གི་མེད་པ་ད་དམིགས་བསལ་གི་བོད་ནང་གི་རྩྭ་ཐང་དང་ཨ་ནི་ཁོར་ཡུག་ལ་ཨ་ནི་དཀའ་ངལ་བཟོ་གི་ཡོད་པ་དེའི་གནད་འགག་དཔེ་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་རྒྱ་ནག་གཞུང་གི། བརྒྱུད་ལམ་ཁག་དེ་ཚོ་ལ་དེ་ཚོའི་གི་གནས་སྟངས་དེ་ལ་བཤད་ཀྱི་ཡོད་མ་རེད་ད་རྒྱལ་སྤྱིའི་གི་ཐོག་ནས་ཅིག་ལྟ་བ་ཡིན་ན་ཕལ་ཆེར་རྒྱ་ནག་གི་ད་ཁོར་ཡུག་སྲུང་སྐྱོབ་དང་དེ་འདྲའི་གི་ལས་གཞི་དེ་དཔེ་ཡག་པོ་བྱེད་ཀྱི་ཡོད་པའི་དེ་འདྲའི་གི་རྣམ་པ་ཅིག་མཐོང་གི་ཡོད་རེད་ཡིན་ན་ཡང་ལས་གཞི་དེའི་ནང་ལ་ཨ་ནི་ས་གནས་ས་ཐོག་ང་རང་ཚོ་བོད་པའི་གི་ས་ཆ་དང་བོད་པའི་གི་མི་ལ་དེ་གི་ལ་ཁོང་ཚོའི་ཐོབ་ཐང་མ་སྤྲད་པ་དང་ཁོང་ཚོ་ལ་བརྩི་བཀུར་མ་ཞུས་པ་དེའི་གནས་སྟངས་དེ་དཔེ་གསལ་པོ་ཆགས་བསྡད་ཡོད་རེད།
རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པ་ནས་འགོ་བཙུགས་ཏེ་བོད་ནང་གི་ཉག་ཆུ་རྫོང་ཧོར་ལུང་ཤང་གི་ཡིད་བཞིན་སྡེ་བའི་ཚ་ལེབ་དང་མདོ་སྔ་གྱེར་རྒྱལ་ཉག་ག་ཞེས་པའི་རྩྭ་ཐང་དང་རི་ངོས་སུ་རྒྱ་ཁྱོན་ཧ་ཅང་ཆེ་བའི་རི་ངོས་དང་ལུང་གཤོངས་ཡོངས་སུ་ཁྱབ་པའི་ཉི་འོད་ནུས་པའི་གློག་ཤུགས་གསར་འཛུགས་བྱེད་བཞིན་ཡོད་པར་བརྟེན་ས་གནས་ཡུལ་མི་ཚོས་གོང་རིམ་ལ་རྩྭ་ཐང་འཕྲོ་བརླག་མི་གཏོང་བའི་རེ་སྐུལ་བྱས་ཀྱང་ཉན་འཇོག་གང་ཡང་མ་བྱས་པར་རྩྭ་སའི་བདག་དབང་ཡོད་པའི་འབྲོག་པ་ཚོར་རྩྭ་ཐང་གི་གུན་གསབ་སོགས་གང་ཡང་མ་རག་པ་མ་ཟད། འབྲོག་པ་རྣམས་སྒོ་ཕྱུགས་སེམས་ཅན་འཚོ་སྐྱོང་བྱེད་ཡུལ་ཡིད་བཞིན་སྡེ་བའི་ཉེ་འཁོར་ས་ཆ་གཞན་ལ་ཕྱིར་ཕུད་ཀྱིས་རྩྭ་ཐང་བཙན་འཕྲོག་བྱས་པའི་གནས་ཚུལ་དང་དེ་བཞིན་དེ་ལོའི་ཕྱི་ཟླ་ལྔ་པའི་ནང་མཚོ་སྔོན་ཞིང་ཆེན་རྨ་ལྷོ་ཁུལ་རེབ་གོང་རྫོང་གི་གྲོང་ཁྱེར་མི་དམངས་སྲིད་གཞུང་ཟེར་བས། རེབ་གོང་གླིང་རྒྱ་སྡེ་བའི་ནང་དུ་ཆུ་མཛོད་འཛུགས་སྐྲུན་གྱི་ལས་གཞིའི་ཆེད་དུ་སྡེ་བ་བདུན་གྱི་ཞིང་ལས་བྱེད་ཡུལ་དང་འཚོ་རྟེན་གྱི་ས་ཞིང་འདེབས་ཡུལ་ས་ཁྱོན་ཆེན་པོ་ཞིག་བཙན་འཕྲོག་བྱས་པའི་གནས་ཚུལ་བོད་ནང་ནས་ངོ་སྤྲོད་གནང་མཁན་བྱུང་ཡོད་པ་རེད།
སྐྱེ་དངོས་ཞིང་ལས་དང་རྫས་ལུད་བེད་སྤྱོད་མི་སྤྱོད་པར། ཁོར་ཡུག་ལ་གནོད་པའི་ཤུགས་རྐྱེན་ཆུང་དུ་གཏོང་གི་ཡོད་པ་དང། ང་ཚོའི་བདེ་ཐང་ལ་ཡང་ཕན་ཐོགས་ཡོད་པ་ཚན་རིག་པས་ར་སྤྲོད་བྱེད་ཀྱི་ཡོད་པ་རེད། གནད་དོན་འདི་དང་འབྲེལ་བའི་ཐད་རྒྱ་གར་ཡུའུ་ཏི་མངའ་ཁུལ་ལ་དྭགས་ནང་ཡོད་པའི་སྐྱེ་ལྡན་སོ་ནམ་པ་རིན་ཆེན་ཚེ་རིང་ལགས་སུ་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། དེ་རིང་གི་བཅར་འདྲི་ལེ་ཚན་འདི་ནང་ལ་ཡ་ལ་དྭགས་བོད་མི་གཞིས་ཆགས་ནས་ཡིན་པའི་རིག་འཛིན་ཚེ་རིང་ལགས་ཁོ་རང་ནི་ད Organic Farming ངམ་སྐྱེ་ལྡན་ཞིང་ལས་ཀྱི་ཐོག་ལ་ཆེད་ལས་པ་དང་དེ་ནང་བཞིན་ས་གནས་བོད་མི་གཞིས་ཆགས་ཁག་སུ་སྐྱེ་ལྡན་ཞིང་ལས་ཀྱི་ཐོག་ལ་ཤུགས་རྐྱེན་དང་གོ་རྟོགས་སྤེལ་བཞིན་ཡོད་པ་རེད། དེའི་ཐོག་ལ་རིག་འཛིན་ཚེ་རིང་ལགས་དང་ལྷན་དུ་དེ་རིང་ཞལ་པར་བརྒྱུད་བྱས་བཀའ་མོལ་གནང་ཡ་ཡིན། བཀྲ་ཤིས་བདེ་ལེགས་རིག་འཛིན་ཚེ་རིང་ལགས། བཀྲ་ཤིས་བདེ་ལེགས། ཁྱེད་རང་གིས་ཐོག་མར་དེ་ལ་ཡ་ནི་སྐྱེ་ལྡན་གྱི་ཞིང་ལས་ཀྱི་ཐོག་ལ་དོ་སྣང་དེ་ག་དུས་ནས་བྱུང་བ་ཡིན་ནམ།

དེ་ད་ལྟ་བར་ང་ཚོ་ལ་དྭགས་གཞིས་ཆགས་ལ་མི་མང་ལ་ག་རེ་རག་མི་འདུག་ལ་མཐུན་རྐྱེན་རག་ཤག་བརྒྱ་ཆ་བརྒྱ་ནས་བརྒྱ་ནས་མཐུན་རྐྱེན་ཤུགས་ཆེན་པོ་ཞིག་རག་ཤག་ཡིན་ན་གོ་རྟོགས་དང་ལམ་སྟོན་གྱི་འགན་གྱི་ངེས་ཅིག་ཁྱོད་ནས་ཆུང་མོད་འདི་གྱིས་གང་ལ་སོ་སོ་ནང་ལ་ཚལ་ཞིང་བཏབ་ཐུབ་ཡ་དེ་ལས་འགུལ་དེ་སྤེལ་མ་ཐུབ་བ་རེད་ཡིན་ས་རེད་ག་བྱས་ན་ང་མི་མང་ཉིད་ཀྱི་ཡོ་ལ་ད་ལྟ་ཞིང་ལས་ལས་ཀ་བྱེད་མཁན་མི་ཉི་ཤུ་རྩ་ལྔ་རྩ་དྲུག་ལྷག་ཞིག་ཡོད

ཐ་མ་དེར་འདི་ཞུས་ཡིན། ཚེ་རིང་ལགས་རྒན་ཡང་མ་འོངས་པར་གྱི་ད་དེའི་ཐོག་ལ་དམ་བསྡད་བྱ་ལ་ད་ཁྱིམ་གྱི་ཆེད་དུ་ནི་ད་སྐྱེ་ལྡན་ཞིང་ལས་དག་ལ་དོ་སྣང་གནང་དགོས་རེད་ཡ་མ་འོངས་པ་ལས་བྱ་དེ་ལས་རྒྱས་པར་འདྲེ་གཏོང་ཡག་གི་ཐོག་ལ་ཡ་འདྲེ་དགོངས་ཚུལ་ཡོད་ན། དེ་དང་ལ་ངའི་འཆར་གཞི་དེ་ཤུགས་ཆེན་པོ་ཞིག་རེད་ཨ་ནི་ད་ལྟ་བོད་པའི་སྤྱི་ཚོགས་ད་ལྟ་གཞིས་ཆགས་ནང་དེ་ངས་བོད་པ་ག་ཚོད་ཡོད་ཆ་ཚང་གི་ནང་ལ་དང་པོ་ངེད་ཀྱི་ཚལ་ཞིང་གི་བཏབ་ཐུབ་ཡག་གི་ངེད་དང་པོ་དམིགས་ཡུལ་ཆེ་ཤོས་དེ་ད་ག་དང

བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཨོས་ཏྲེ་ལི་ཡའི་རྒྱལ་ས་ཁན་བེ་ར་ནང་རྟེན་གཞི་གནང་བའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནང་ཁ་སང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་ཉིན་ཆེད་ཕེབས་གནང་སྐབས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་སྣེ་ལེན་གཟབ་རྒྱས་ཞུས་པ་དང་སྐུ་ཚབ་དོན་གཅོད་ཁང་གི་ལས་འགན་དང་དམིགས་ཡུལ། ཉེ་དུས་ལས་དོན་ཇི་བརྩམས་སོགས་ཀྱི་སྐོར་དེའི་སྐོར་ཨོསྟྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ལ་ཞལ་པར་བརྒྱུད་གནད་འདྲི་ཞུས་པས་ཁོང་གིས་གསུངས་དོན།
ད་རེས་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཨོསྟྲེ་ལི་སྐུ་ཚབ་དོན་གཅོད་ལས་ཁུངས་ལ་ཕེབས་གནང་སོང་ཨ་ནི་ཁོང་དོན་གཅོད་ལས་ཁུངས་ལ་ཕེབས་པར་དོན་གཅོད་ངོས་ནས་ཨ་ནི་དགའ་བསུ་དང་ཨོསྟྲེ་ལི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་ཅིག་ལས་དོན་ག་རེ་ག་རེ་གནང་གི་ཡོད་མེད་དེ་འདྲའི་ངོ་སྤྲོད་ཞུ་ཡ་བྱུང་སོང། ཨ་ནི་རྩ་བའི་མགོ་ལོག་འཇིགས་མེད་ལགས་ད་ང་ཚོ་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་ཅིག་ཆགས་བསྡད་ཡོད་རེད་ཁོང་སྔོན་མ་བོད་དུ་བཞུགས་པའི་སྐབས་ལ་ཡིན་ནའང་ད་བོད་ཀྱི་རྩ་དོན་གྱི་ཆེད་དུ་བློས་བཏང་ཆེན་པོ་གནང་ཡོད་རེད་ཨ་ནི་ཕྱིས་སུ་ད་ཅིག་གེ་བཙན་བྱོལ་ལ་ཕེབས་པའི་རྗེས་སུ་རྒྱལ་སྤྱིའི་ནང་ལ་བོད་དོན་གྱི་ཆེད་དུ་ད་ཅིག་གེ་ལས་འགུལ། སྣ་མང་ཞིག་དེ་འདྲའི་སྤེལ་གནང་གི་ཡོད་རེད། དེ་འདྲ་ཡིན་དུས་ཙང་ནས་ཁོང་བོད་ཀྱི་ད་ཅིག་གེ་རྩ་དོན་གྱི་ཆེད་དུ་ལས་དོན་གནང་པ་ཚང་མ་ལོགས་ལ་ཨ་ནི་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་ཡ་བྱུང་སོང་ཟིན། མགོ་ལོག་འཇིགས་མེད་ལགས་ཀྱིས་དོན་གྲུབ་དབང་ཆེན་ལགས་ལ་ཕྱག་རོགས་གནང་སྟེ་བོད་ནང་གི་དངོས་ཡོད་གནས་སྟངས་ཁག་གི་སྐོར་གློག་བརྙན་འཇིགས་བྲལ་ཞུ་བ་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་ཕྱི་ལོ་ཉིས་སྟོང་བརྒྱད་ལོར་རྒྱལ་སྤྱིའི་ཨོ་ལིམ་པིག་རྩེད་འགྲན་འགོ་ཚུགས་ལ་ཉེ་བའི་སྐབས་སུ་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་གི་རྒྱལ་སྤྱིའི་གསར་འགོད་པ་ཚོར་འགྲེམས་སྤེལ་གནང་བ་དང་རྒྱལ་སྤྱིའི་ནང་ལ་ཡང་ཤུགས་ཆེ་ཁྱབ་སྤེལ་བྱུང་བར་བརྟེན་ནས་མགོ་ལོག་འཇིགས་མེད་ལགས་དང་དོན་གྲུབ་དབང་ཆེན་ལགས་གཉིས་ཀ་ལ་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་ཞུས་ནས་སྡུག་སྦྱོང་མནར་གཅོད་ཚད་ལས་བརྒལ་བ་བཏང་རྗེས་བཙོན་གྲོལ་བཏང་བའི་རྗེས་སུ་ཡང་སྐུ་ཞབས་མགོ་ལོག་འཇིགས་མེད་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ཐོག་བཙན་དབང་བྱེད་མུས་ལ་མུ་མཐུད་ནས་ངོ་རྒོལ་གནང་བའི་རྐྱེན་གྱིས་འཛིན་བཟུང་བཙོན་འཇུག་ཐེངས་མ་གཉིས་ཙམ་ཞུས་པ་མ་ཟད་ཁོང་ལ་སྡང་ཟུག་ཆེན་པོ་བྱས་པའི་རྐྱེན་གྱིས་ཁོང་བཙན་བྱོལ་དུ་བྲོས་བྱོལ་ལ་ཕེབས་འདུག་ཁོང་བཙན་བྱོལ་ནང་བྲོས་བྱོལ་དུ་ཕེབས་པའི་རྗེས་སུ་ཡང་བོད་དོན་ཆེད་འཛམ་གླིང་གི་ས་གནས་གང་སར་ལས་འགུལ་སྤེལ་དང་སྤེལ་མུས་ཡིན་སྟབས་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་འདི་ག་ཨ་མི་རི་ཀའི་རྒྱལ་ས Washington ན་རྟེན་གཞི་གནང་བའི། National Endowment for Democracy-འམ་ཨ་རིའི་རྒྱལ་ཡོངས་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གསར་འཛུགས་གནང་སྟེ་ལོ་བཞི་བཅུ་ཧྲིལ་པོ་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཁོང་ལ་སྙིང་སྟོབས་ཀྱི་གཟེངས་རྟགས་བྱ་དགའ་འབུལ་ལམ་ཞུས་འདུག་ཁོང་ལ་སྙན་གྲགས་ཆེ་བའི་གཟེངས་རྟགས་དེ་ཐོབ་པར་ཐུགས་ཚོར་ཇི་བྱུང་སྐོར་སྐབས་དེར་གནས་འདྲི་ཞུ་སྐབས་ཁོང་གིས་དགའ་སྐྱོ་ཟུང་འབྲེལ་གྱི་ཚོར་བ་བྱུང་སྐོར་གསུངས་དོན།
འོ་ལགས་སོ་དེ་ནས་ད་ཁར་སང་དམངས་གཙོ་དེ་སྙིང་སྟོབས་བྱ་དགའ་དེ། སྤྲད་པའི་སྐབས་ལ་ད་གི་ང་རང་ལ་སེམས་ཚོར་བྱས་ན་ཇི་ལྟར། དགའ་སྐྱོ་གཉིས་ཆགས་གཉིས་ཚོགས་ཁོ་ཐག་ནི་ངའི་ད་ལྟའི་དགའ་བཟང་ཐོག་ཏུ་ལའང་ཡིན། ད་སྐར་གྱི་ན་ཅིག་དགའ་དགའ་བའི་འདྲ་བོ་ན་ད་ང་ཚོ་ང་རང་ཡིན་ན་བོད་ནང་ནས་ཅིག་ལས་ཀ་འདྲ་གང་ལ་གང་འཚམ་བྱས་རེ་ཞིག་ལོག་ཡོང་རེ་ཅིག་ལས་འགུལ་རབ་དང་རྣམ་པ་ཅིག་སྤེལ་རེ། དེ་བྱས་ཡིན་ན་ད་ང་ཚོ་ང་གང་ཟག་སྒེར་བ་ཟེར་གྱི་སྤྲད་སོང་ཡིས་ཀྱང་དམིགས་བསལ་དགའ་གཏོང་ཡ་དེ་ཅང་མི་འདུག་དེ་ཡིན་ན་ར། ད་བོད་ཀྱི་རྩ་དོན་དང་ཅིག་འཐབ་རྩོད་འདི་ཚོ་ལ་ཅིག་ད་ཨ་རིའི་ད་མང་གཙོ་ཚོགས་པ་འདི་འདྲ་ཅིག་གི་ངོས་ནས་འོ་ཅིག་བདག་པོ་བརྒྱབ་ནས་ང་ཚོ་ལ་ཅིག་འོ་ཅིག་ཁོང་ཆུད་ཡ་ཁྱེད་དང་ཁྱེད་དང་མཉམ་དུ་ཡོད་ཟེར་ཡག་གི་འོ་དེ་རྒྱབ་སྐྱོར་གྱི་རྣམ་པ་འདི་ང་ཚོ་ལ་རྒྱབ་སྐྱོར་རྣམ་པ་ཤུགས་ཆེན་པོ་ཟུར་བཅད་ཡིན་ན་འོ་དེ་ལ་ཅིག་ཧ་ཅང་དགའ་སོང། ང་ཚོའི་འཐབ་རྩོད་དེ་ལ་བདག་པོ་རྒྱག་གི་ཡོད་བ་དང་ང་ཚོ་ལ་རྒྱབ་སྐྱོར་ཤུགས་ཆེན་པོ་བྱས་ཡོད་པ་མཚོན་གྱི་ཡོད་བའི་ཆ་ནས་དེ།

དུས་རབས་ཉི་ཤུ་པའི་ནང་གི་ཨ་མི་རི་ཀའི་སྙན་ངག་གྲགས་ཅན་པ Robert Frost མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་འདི་གའི་གསར་འགོད་པ་ལྷུན་གྲུབ་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། Robert Frost ནི་ཨ་མེ་རི་ཁའི་སྙན་ངག་པ་ཞིག་ཡིན་པ་རེད། ཁོང་གིས་བྲིས་གནང་བའི་དཔེ་དེབ་ཁག་ཐོག་མར་དབྱིན་ཡུལ་ནང་དང་དེའི་རྗེས་ཨ་མེ་རི་ཁའི་ནང་དཔར་བསྐྲུན་གནང་ཡོད་པ་རེད་འདུག་ཁོང་ནི་ཨ་མེ་རི་ཁའི་གྲོང་གསེབ་ཁག་ནང་གི་མི་ཚེ་སྐྱེལ་ཕྱོགས་དེ་དངོས་ཡོད་དང་འཚམས་པ་ཞིག་བྲིས་གནང་བ་མ་ཟད་ཨ་མེ་རི་ཁའི་ཕལ་སྐད་ཐོག་གི་མཁྱེན་རྒྱ་དེ་ཧ་ཅང་གི་ཆེན་པོ་ཞིག་ཡོད་པ་ཡོངས་གྲགས་ཡིན་པ་རེད་འདུག། སྙན་ངག་པ Robert Frost མཆོག་གིས་ཨ་མེ་རི་ཁའི་བྱང་ཤར་ངོས་ཀྱི New England ཞེས་པའི་མངའ་ཁུལ་དེའི་དཀའ་རྙོག་ཅན་གྱི་སྤྱི་ཚོགས་དང་མཚན་ཉིད་རིག་པའི་རྣམ་གཞག་ཁག་བེད་སྤྱད་ནས་གྲོང་གསེབ་པའི་མི་ཚེ་སྐྱེལ་ཕྱོགས་ཀྱི་རྣམ་པ་དེ་ཡང་ནས་ཡང་དུ་བྲིས་གནང་ཡོད་པ་རེད་འདུག་ཁོང་འཚོ་བཞུགས་སྐབས་ཆེ་བསྟོད་ཀྱི་གཟེངས་རྟགས་མང་པོ་ཐོབ་གནང་བ་དང། ལྷག་པར་དུ་ཁོང་ནི་སྙན་ངག་ཐོག་ཨ་མེ་རི་ཁའི་མཚན་སྙན་ཆེ་བའི Pulitzer ཞེས་པའི་གཟེངས་རྟགས་དེ་ཐེངས་བཞི་ཐོབ་གནང་མཁན་གཅིག་ཤོས་དེ་ཡིན་པ་རེད་འདུག་དེར་མ་ཟད་ཁོང་ཨ་མི་རི་ཀའི་དམངས་ཁྲོད་ཀྱི་སྒྱུ་རྩལ་བ་ཉུང་ཤས་ཁོངས་ནས་གཅིག་ཡིན་པ་དང། ཁོང་རང་ཉིད་སྒྱུ་རྩལ་ཐོག་སློབ་སྦྱོང་བྱེད་ཡུལ་གྱི་བསྟི་གནས་ཤིག་ཏུའང་བསྒྱུར་གནང་བའི་སྐོར་གླེང་མཁན་ཡོད་པ་རེད་འདུག་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོར་ཁོང་གིས་སྙན་ངག་ཐོག་རྩོམ་འབྲི་གནང་བ་དེར་ཨ་མི་རི་ཀའི་གྲོས་ཚོགས་ཀྱིས Congressional Gold Medal ཞེས་པའི་གསེར་གྱི་གཟེངས་རྟགས་དེ་འབུལ་བཞེས་གནང་ཡོད་པ་རེད་འདུག།

ཁོང་ཨ་མི་རི་ཀའི་མཚན་སྙན་ཆེ་བའི་མཐོ་སློབ། Dartmouth། དང Harvard གཉིས་ནང་སློབ་གནང་ཡང་སློབ་ཐོན་གནང་མེད་པ་རེད་འདུག་ཁོང་གིས་རྩོམ་བྲིས་གནང་བའི་སྙན་ངག་དང་པོ་དེ། My Butterfly An Elegy ཞེས་པ་དེ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བཞི་ལོར་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་བཏོན་པའི།

Pulitzer ཞེས་པའི་གཟེངས་རྟགས་དང་པོ་དེ་ཐོབ་གནང་བ་དང། དེའི་རྗེས་གཅིག་སྟོང་དགུ་བརྒྱ་གསུམ་སོ་གཅིག་ལོར་ཁོང་གི་དཔེ་དེབ Collected Poems ཞེས་པ་དང། གཅིག་སྟོང་དགུ་བརྒྱ་གསུམ་སོ་བདུན་ལོར A Further Range ཞེས་པ་དང། གཅིག་སྟོང་དགུ་བརྒྱ་བཞི་ཞེ་གསུམ་ལོར A Witness Tree ཞེས་པ་བཅས་པར་ཁྱོན་མཚན་སྙན་ཆེ་བའི་གཟེངས་རྟགས་དེ་ཐེངས་བཞི་ཐོབ་གནང་ཡོད་པ་རེད་འདུག། གཅིག་སྟོང་དགུ་བརྒྱ་ཉི་རྩ་གཅིག་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་བར་ཧ་ལམ་ལོ་ངོ་བཞི་ཅུའི་རིང་ཁོང་ཨ་མེ་རི་ཁའི་བྱང་ཤར་མངའ་སྡེ Vermont དུ་རྟེན་གཞི་བྱས་པའི Middlebury College ཞེས་པའི་མཐོ་རིམ་སློབ་གཉེར་ཁང་དེར་དབྱིན་ཡིག་སློབ་དཔོན་གྱི་ཕྱག་ལས་གནང་ཡོད་ཅིང། དེ་གར་ཁོང་གིས་མཐོ་རིམ་སློབ་གཉེར་ཁང་དེའི་ནང་གི་དབྱིན་ཡིག་ཐོག་གི་རྩོམ་འབྲི་ཙམ་མ་ཟད་སློབ་གཉེར་ཁང་དེའི་སྤྱི་ཡོངས་ཀྱི་ཡར་རྒྱས་ཐོག་ཡང་ཤུགས་རྐྱེན་ཆེན་པོ་ཐེབས་པ་གནང་ཡོད་པ་རེད་འདུག། ཆིག་སྟོང་དགུ་བརྒྱ་ཉི་རྩ་གཅིག་ལོ་ནས་ཆིག་སྟོང་དགུ་བརྒྱ་ཉི་རྩ་བདུན་ལོ་བར་ལོ་ངོ་དྲུག་གི་རིང་ཁོང་གདན་ཞུས་ལྟར་ཨ་མི་རི་ཀའི་དབུས་ཕྱོགས University of Michigan གཙུག་ལག་སློབ་གཉེར་ཁང་དེར་དབྱིན་ཡིག་སློབ་དཔོན་གྱི་ཕྱག་ལས་གནང་ཡོད་པ་རེད་འདུག་ཁོང་ལ་འཛམ་གླིང་གི་གཙུག་ལག་སློབ་གཉེར་ཁང་གྲངས་བཞི་བཅུ་སྐོར་ཞིག་ནས་ཆེ་མཐོང་གི་ཕྱག་འཁྱེར་ཕུལ་གནང་བའི་ཁོངས་ཨ་རིའི Harvard དང Princeton དང Dartmouth། དབྱིན་ཡུལ་གྱི Oxford དང Cambridge སོགས་པ་ཡོད་པ་རེད་འདུག་ཁོང་འཚོ་བཞུགས་སྐབས་ཨ་རིའི Virginia མངའ་སྡེའི་ནང་གི Fairfax ཞེས་པའི་ས་གནས་ཀྱི་འབྲིང་རིམ་སློབ་གྲྭ་དེ་དང། ཨ་རིའི་བྱང་ཤར་མངའ་སྡེ Massachusetts ནང་གི Lawrence ཞེས་པའི་ས་ཁུལ་དེའི་འབྲིང་རིམ་སློབ་གྲྭ་དེ་དང་ཨ་རིའི་བྱང་ཤར་ཕྱོགས་ཀྱི Amherst College ཞེས་པའི་མཐོ་སློབ་དེའི་དཔེ་མཛོད་ཁང་བཅས་པར་ཁོང་གི་མཚན་གསོལ་བསྟོད་གནང་ཡོད་པ་རེད། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཟླ་བ་གསུམ་པའི་ནང་ཨ་མེ་རི་ཁའི་སྲིད་འཛིན John F Kennedy མཆོག་གིས་ཁོང་ལ་ཨ་མེ་རི་ཁའི་གྲོས་ཚོགས་ཀྱི་གཟེངས་རྟགས་དེ་དངོས་སུ་འབུལ་བཞེས་གནང་སྐབས་ཁོང་གིས་སྙན་ངག་ཐོག་རྩོམ་འབྲི་གནང་བ་དེ་དག་གིས་ཨ་མེ་རི་ཁའི་རིག་གཞུང་ཕྱུག་པོ་བཟོས་གནང་བ་མ་ཟད་འཛམ་གླིང་གི་མཚན་ཉིད་རིག་པའི་ཐོག་ཡང་ཕན་ཐོགས་བྱུང་ཡོད་པའི་ངོས་བཞེས་གནང་ཡོད་པ་རེད་འདུག། ཡང་གོང་ཞུས་ཀྱི་ལོ་དེར་ཁོང་གིས་སྒྱུ་རྩལ་ཐོག་གཟེངས་སུ་ཐོན་པའི་ཞབས་འདེགས་སྒྲུབ་གནང་བ་དེར་ཨ་མི་རི་ཀའི། Edward McDowell Medal། ཞེས་པའི་གཟེངས་རྟགས་དེ་ཡང་འབུལ་བཞེས་གནང་ཡོད་པ་རེད་འདུག། གཞན་ཡང་ཁོང་ནོ་སྦེལ་རྩོམ་སྒྲིག་ཐོག་གི་བྱ་དགའི་འོས་མིས་སུ། ཐེངས་སུམ་ཅུ་སོ་གཅིག་མིང་ཐོན་བྱུང་གནང་ཡོད་པ་རེད་འདུག་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ཟླ་བ་དང་པོའི་ཚེས་ཉི་ཤུ་ཉིན་ཁོང་དགུང་གྲངས་བརྒྱད་ཅུ་གྱ་དྲུག་ཡིན་སྐབས་དང། John F Kennedy མཆོག་སྲིད་འཛིན་གྱི་དམ་འབུལ་མཛད་སྒོ་དེར་ཆེད་མངགས་རྩོམ་སྒྲིག་གནང་བའི་སྙན་ངག། Dedication། ཞེས་པ་ཞིག་སྒྲོག་སྦྱངས་གནང་ཐབས་གནང་ཡང་ཁོང་གི་སྤྱན་ཡག་པོ་མེད་པའི་དབང་གིས The Gift Outright ཞེས་པའི་སྙན་ངག་དེ་ངག་འདོན་གནང་ཡོད་པ་རེད་འདུག་ཁོང་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་དགུ་ཉིན་ནད་མནར་དབང་གིས་ཨ་རིའི Boston གྲོང་ཁྱེར་ནང་འདས་གྲོངས་སུ་གྱུར་བ་དང་ཁོང་གི་སྐུ་ཕུང་དེ Vermont མངའ་སྡེའི Bennington ཞེས་པའི་གྲོང་ཁྱེར་དེའི་ནང་གི་ས་སྦས་གནང་ཡུལ་ཞིག་ཏུ་ས་སྦས་གནང་ཡོད་པ་རེད་འདུག་ཁོང་གིས་རྩོམ་སྒྲིག་དང་གསོག་འཇོག་གནང་བའི་སྙན་ངག་དང་ཡིག་འབྲེལ། འདྲ་དཔར། སྒྲ་འཇུག་དང་བརྙན་དཔར་ཆིག་ཁྲི་ཉིས་སྟོང་ཙམ་ཞིག་ཨ་རིའི། Amherst། གྲོང་ཁྱེར་ནང་ཡོད་པའི། Jones Library། ཞེས་པ་དེར་ཉར་འཇོག་གནང་ཡོད་པ་དང། དེ་བཞིན་ཨ་རིའི University of Michigan དང། Dartmouth། མཐོ་སློབ་གཉིས་ཀྱི་ནང་ཡང་གང་འཚམ་ཞིག་ཉར་འཇོག་གནང་ཡོད་པ་རེད་འདུག།

Robert Frost མཆོག་གི་མཁྱེན་ཡོན་ནི་གཞན་སུ་དང་འགྲན་ཟླ་བྲལ་བ་རེད། འཚོ་བཞུགས་ཡོད་པའི་སྙན་ངག་པ་སུས་ཀྱང་མི་དཀྱུས་མའི་མི་ཚེའི་སྐོར་བྲིས་གནང་མཁན་བྱུང་མེད། ཁོང་གིས་གང་ཟག་ཅིག་གི་འཁྲབ་སྟོན་དང་འབྲེལ་བའི་གཏམ་བཤད་ཡང་ན་འཁྲབ་སྟོན་གྱི་རྣམ་པ་དེ་དག་སྙན་ངག་པ་ཉུང་ཤས་ཤིག་གི་མཁྱེན་རྒྱའི་ཐོག་ནས་ཚིག་ཁ་བྱང་ཆུབ་པ་མ་ཟད་དངོས་འབྲེལ་གྱི་ཚིག་གི་གདངས་ཀྱི་ཐོག་བྲིས་གནང་ཡོད་པ་རེད་ཅེས་གསུངས་འདུག་དེ་བཞིན་ཁོང་གིས Frost མཆོག་གི་སྙན་ངག་ཐོག་གི་གཟིགས་ཕྱོགས་དེ་སྒམ་བརླིང་དང་དྲང་བདེན་ཐོག་བྲིས་གནང་བ་དེར་བསྟོད་བསྔགས་གནང་བ་དང། ལྷག་པར་དུ་ཁོང་གིས་སྙན་ངག་ཁག་གི་ནང་མིའི་མི་ཚེའི་གནས་བབ་དེ་རྒྱ་ཆེར་བྲིས་གནང་བའི་སྐོར་གསུངས་འདུག། རྒྱ་གར་གྱི་སྲིད་བློན་དང་པོ་ཇོ་ཧ་ལ་ནེ་རུ་མཆོག་གིས་རོ་པར་ཏི་ཧྲོས་མཆོག་གི་དཔེ་དེབ་ཞིག་ཉར་གནང་བ་མ་ཟད་ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོར་འདས་གྲོངས་གྱུར་སྐབས་ཁོང་གི་གཟིམ་ཁྲིའི་གདོང་གི་སྒྲོག་ཙེའི་སྟེང་རོ་པར་ཏི་ཧྲོས་མཆོག་གི་དཔེ་དེབ་དེ་འཇོག་གནང་ཡོད་པ་རེད་འདུག། ད་ལྟ་ཨ་མི་རི་ཀའི་སྙན་ངག་པ་གྲགས་ཅན Robert Frost མཆོག་གི་སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་སྐོར་ཕྱོགས་སྒྲིག་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་སྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། འཕྲུལ་གཏོང་ཕྱག་རོགས་གནང་མཁན David Doffler། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད།